ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པས་ལུགས་གཉིས་ཀྱི་ཐུགས་འགན་བཞེས་པ་དང་སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་སོགས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། སྔོན་ལ་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུས་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ནུབ་བྱང་ཝ་ཤིང་ཊོན་མངའ་སྡེའི་གྲོང་ཁྱེར Seattle ནང་གི་དང་བླངས་བོད་དོན་ཞུ་གཏུག་པ་རྣམས་ཀྱིས་གྲོས་ཚོགས་འཐུས་མི Rick Larsen ལགས་ནས་ཨ་རི་གྲོས་ཚོགས་ནང་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་གནང་དགོས་སྐོར་དྲ་རྒྱ་ཐོག་ནས་ཁོང་གི་ལས་བྱེད་པའི་ལྷན་དུ་མཇལ་འཕྲད་ཞུས་སྐབས་འབོད་སྐུལ་གནང་འདུག་དེ་ཡང་ཨ་རི་ནུབ་བྱང་མངའ་སྡེ་ཝ་ཤིང་ཊོན་ནང་གི་གྲོང་ཁྱེར Seattle ནང་གི་དང་བླངས་བོད་དོན་ཞུ་གཏུག་གནང་མཁན་གྱི་ཚོགས་མི་བློ་བཟང་བསྟན་འཛིན་ལགས་ཀྱིས་ཨ་རི་གྲོས་ཚོགས་འཐུས་མི Rick Larsen ལགས་ཀྱི་ལས་བྱེད Jessica Corbman ལགས་དང Jay Golden ལགས་རྣམ་གཉིས་དྲ་རྒྱ་བརྒྱུད་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་མཇལ་འཕྲད་ཞུས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་འདུག་དེ་ནི་ཨ་རིའི་མངའ་སྡེ Washington ནང་གི་དང་བླངས་བོད་དོན་ཞུ་གཏུག་ཚོགས་པས་མངའ་སྡེ་དེའི་ནང་ཨ་རི་གྲོས་ཚོགས་འཐུས་མི་བཅུ་ཡོད་པ་རྣམས་ལ་བོད་དོན་ཞུ་གཏུག་གནང་རྒྱུའི་ཆ་ཤས་ཤིག་ཡིན་པ་དང་ད་བར་ཨ་རི་གྲོས་ཚོགས་འཐུས་མི Pramila Jayapal ལགས་དང Adam Smith། Suzan DelBene། Rick Larsen། Kim Schrier དང Marie Perez བཅས་དང་ཁོང་རྣམས་ཀྱི་ལས་བྱེད་རྣམ་པའི་ལྷན་དུ་མཇལ་འཕྲད་ཀྱིས་འབོད་སྐུལ་གནང་ཟིན་འདུག་ལ། བདུན་ཕྲག་འགའ་ཤས་རྗེས་སུ་གྲོས་ཚོགས་འཐུས་མི་གཞན་རྣམས་དང་མཇལ་འཕྲད་ཞུས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་འཆར་འདུག་བློ་བཟང་ཚེ་རིང་ལགས་ཀྱིས་སྐབས་དེར་ཨ་རི་གྲོས་ཚོགས་འཐུས་མི Rick Larsen ལགས་ཀྱི་ལས་བྱེད་རྣམ་གཉིས་ལ་ཐུགས་རྗེ་ཆེ་ཞུས་པ་དང་འབྲེལ་བོད་ཀྱི་བདེན་མཐའ་གསལ་ཐབས་ཀྱི་བོད་དོན་ཆེད་ཀྱི་ཁྲིམས་འཆར HR ལྔ་བརྒྱ་སུམ་ཅུ་སོ་གསུམ་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་པ་དང་ཁྲིམས་འཆར་དེ་ནི་འདི་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བཀའ་འཁྲོལ་གནང་བ་ཞིག་ཡིན་པ་རེད། ད་དུང་ཁོང་གིས་བོད་དང་ཨ་མི་རི་ཀ་གཉིས་བར་གྱི་འབྲེལ་ལམ་གལ་ཆེ་ཡིན་པ་དང་རྩ་བའི་གོང་ཞུས་ཁྲིམས་འཆར་ལ་ཨ་རིའི་སྲིད་དོན་ཚོགས་པ་ཆེ་གྲས་གཉིས་ཀས་རྒྱབ་སྐྱོར་གནང་ཡོད་པ་མངའ་སྡེ་དེའི་ནང་བོད་མི་གཞིས་སྤོ་གནང་བའི་ལོ་རྒྱུས་སོགས་སྙན་སེང་ཞུས་པ་མ་ཟད་བོད་མི་རྣམས་ཀྱིས་གྲོས་ཚོགས་འཐུས་མི་ཁོང་དང་ལས་བྱེད་རྣམས་མཇལ་འཕྲད་གནང་འདོད་ཡོད་པའི་སྐོར་སོགས་ཞུས་འདུག་ཨ་རི་གྲོས་ཚོགས་འཐུས་མི་རིག་ལཱར་སན་ལགས་ཀྱི་ལས་བྱེད་ཇེ་སི་ཀ་ཁོར་མན་ལགས་ཀྱིས་གྲོང་ཁྱེར་ཨེ་མན་སི། ལིན་ཝུད། ཨེ་བྷི་རེད་བཅས་ནང་བོད་མི་གནས་བཞུགས་གནང་གི་ཡོད་པ་མཁྱེན་རྟོགས་བྱུང་བར་དགའ་ཚོར་སྐྱེས་པ་དང་ཁོང་གིས་ཀྱང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་འདོད་ཡོད་པའི་སྐོར་སོགས་གསུངས་འདུག་ཡང་ལས་བྱེད་ཇེ་ཡི་གོལ་ཌེན་ལགས་ཀྱིས་བློ་བཟང་ཚེ་རིང་ལགས་ནས་དུས་ཚོད་བཏོན་གནང་སྟེ་ཁོང་གི་ཡིག་ཚང་ལ་འབྲེལ་བ་གནང་བར་ཐུགས་རྗེ་ཆེ་ཞུས་པ་དང་འབྲེལ་བོད་ནང་གི་གནས་ཚུལ་སྤྱི་དང་ལྷག་དོན་དུ་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་དང་རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ངོས་འཛིན་ཞུ་ཕྱོགས་ལ་ཐེ་ཇུས་བྱེད་བཞིན་པའི་གནད་དོན་སོགས་ལ་ཐུགས་འཚབ་ཆེན་པོ་བྱུང་གི་ཡོད་པའི་སྐོར་གསུངས་ཡོད་པའི་གནས་ཚུལ་འདུག། ཨོ་སི་ཀྲོ་ལི་ཡའི་བོད་དོན་ལྷན་ཁང་གི་ཚོགས་མི་གཉིས་ནས་བོད་དོན་གདུང་སེམས་མཉམ་སྐྱེད་མཚོན་ཆེད་བོད་མིའི་སྒྲིག་འཛུགས་ཀྱི་ལག་དེབ་སྔོན་པོའི་ལས་གཞིའི་ནང་ལ་མཉམ་ཞུགས་གནང་འདུག་ལ། ཁོང་གཉིས་ནི་ལག་དེབ་སྔོན་པོའི་ལས་གཞིའི་ནང་ལ་འཛུལ་ཞུགས་གནང་མཁན་གསར་ཤོས་དེ་ཡིན་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན། འདི་ལོའི་ཕྱི་ཟླ་བཅུ་པའི་ནང་ཨོསྟྲ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་ཚོགས་མི་ཌོག་ཊར་རྫོ་ཡི་ལགས་ཀྱིས་དབུ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་རྡ་རམ་ས་ལར་ཆེད་ཕེབས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་པ་དང་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཆེད་བཅར་ཞུས་པའི་ཚོགས་མིའི་ཁོངས་སུ་ཡོད་པ་ཀྲོམ་བེན་ཀྲིད་ལགས་དང་ཨི་ལེ་ནི་བེན་ཀྲིད་ལགས་རྣམ་གཉིས་ཀྱིས་བཙན་བྱོལ་བོད་མིའི་གནས་སྟངས་དངོས་སུ་མཐོང་བ་དེས་ཁོང་གཉིས་ལ་སེམས་འགུལ་ཆེན་པོ་ཐེབས་ནས་ཨོ་སི་ཀྲོ་ལི་ཡའི་ནང་དུ་ཡོད་པའི་ཕྱོགས་བཞུགས་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཐུག་འཕྲད་ཐེངས་གཉིས་ཙམ་གནང་ནས་ཁོང་གཉིས་ཀྱི་ངོས་ནས་བཙན་བྱོལ་སྤྱི་ཚོགས་ལ་ཞབས་འདེགས་ཇི་ལྟར་བསྒྲུབ་ཐུབ་མིན་གྱི་ཐོག་བགྲོ་གླེང་གནང་བའི་རྗེས་ལག་དེབ་སྔོན་པོའི་ཚོགས་མིའི་ཁོངས་སུ་འཛུལ་ཞུགས་བྱ་རྒྱུའི་ཐག་གཅོད་གནང་བ་ཞིག་ཡིན་འདུག་ལ། སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཁོང་གཉིས་ལ་ཐུགས་རྗེ་ཆེ་ཞེས་ཞུས་གནང་བཞག་ལག་དེབ་སྔོན་པོ་ནི་བོད་མིའི་སྒྲིག་འཛུགས་ཀྱིས་ཕྱི་རྒྱལ་བ་དཔལ་འབྱོར་གྱི་ཐོག་ནས་བོད་དོན་རྒྱབ་སྐྱོར་གནང་འདོད་ཡོད་མཁན་ཚོའི་ཆེད་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ལས་གཞི་འགོ་འཛུགས་གནང་བ་ཞིག་ཡིན་འདུག་ཅིང་ཤེས་གསལ་ལྟར་ན་ད་ལྟ་བར་དུ་བོད་དོན་གདུང་སེམས་མཉམ་སྐྱེད་མཚོན་ཆེད་ལག་དེབ་སྔོན་པོའི་ལས་གཞི་ནང་ལ་མཉམ་ཞུགས་གནང་མཁན་ཕྱི་རྒྱལ་བ་མི་གྲངས་བདུན་སྟོང་ཙམ་བྱུང་ཡོད་འདུག་ལས་གཞི་དེ་བརྒྱུད་ནས་ཞལ་འདེབས་བྱུང་བའི་དངུལ་རྣམས་བཙན་བྱོལ་བོད་མིའི་སྤྱི་ཚོགས་ཡར་རྒྱས་དང་བོད་མིའི་འཕྲོད་བསྟེན་དང་ཤེས་ཡོན་སོགས་ཀྱི་ཐོག་བེད་སྤྱོད་གནང་གི་ཡོད་འདུག། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་དམར་ཤོག་གི་གཙོ་འཛིན་ཟུར་པ་མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་བཅུག་འདུག་པ་དེ་དག་ནི་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་དང་འཁྱོག་བཤད་དེ་དག་བོད་མི་ཚོས་ཡིད་ཆེས་སླེབ་ཐབས་ཀྱི་སྲིད་བྱུས་ཤིག་ཡིན་པ་བོད་ཀྱི་རྒྱལ་ས་ལྷ་སར་བཅའ་སྡོད་རང་ཉིད་ཀྱི་བདེ་འཇགས་ལ་འཇིགས་ཏེ་མིང་འབོད་མ་བྱས་པའི་བོད་མི་ཞིག་གིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། མའོ་ཙེ་ཏུང་དྲན་གསོ་བྱས་པའི་རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱི་ཡིག་ཆ་ཁག་ནང་མའོ་ཙེ་ཏུང་གིས་བོད་ལྗོངས་ཞི་བའི་བཅིངས་འགྲོལ་བཏང་ནས་བོད་མིར་འོད་སྟོང་འཕྲོ་བའི་མདུན་ལམ་གཏོང་ལུགས་སོགས་བཀོད་འདུག། འོན་ཀྱང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་རང་ཉིད་ཀྱི་བསམ་ཚུལ་བརྗོད་མཁན་བོད་ནང་གི་བོད་མི་དེས་དུས་དྲན་སྲུང་བརྩི་འདི་རིགས་བྱེད་པའི་སྐབས་ལོ་རབས་བཞི་བཅུ་དང་ལྔ་བཅུའི་ནང་བོད་མིའི་གནས་སྟངས་ཧ་ཅང་དབུལ་ཞིང་ཕོངས་པ་ཡིན་པའི་མཚོན་ཐབས་སུ་པར་རིས་འགྲེམས་སྤེལ་བྱས་པ་དང་བོད་བཅིངས་འགྲོལ་བཏང་རྗེས་བོད་མིའི་གནས་སྟངས་ཡར་རྒྱས་ཕྱིན་ལུགས་སོགས་འགྲེལ་བརྗོད་བྱེད་བཞིན་ཡོད་ནའང་དོན་དངོས་ཐོག་ད་སྐབས་བོད་མི་སུ་འདྲ་ཞིག་གིས་མང་ཚོགས་ལ་བོད་ཀྱི་དངོས་ཡོད་ལོ་རྒྱུས་དང་ལྷག་དོན་དུ་དེ་སྔ་བོད་རང་བཙན་ཡིན་པའི་ལོ་རྒྱུས་སོགས་འགྲེལ་བརྗོད་བྱེད་མཁན་རྣམས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱེད་ཀྱི་ཡོད་པ་འགྲེལ་བརྗོད་བྱུང་ལ་ཁོང་གིས་དཔེར་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་མགོ་སྟོད་དུ་སྣ་དཀར་རྩེ་རྫོང་ཁུལ་དུ་བོད་མི་གཉིས་ཀྱིས་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཡིན་པའི་ཡི་གེ་དང་རྒྱལ་དར་སོགས་བདག་ཉར་བྱས་པའི་ཉེས་མིང་འོག་ལོ་དགུའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་མའོ་ཙེ་ཏུང་གིས་བོད་ལ་དབང་བསྒྱུར་བྱས་པའི་དུས་སྐབས་དེ་ནི་བོད་ཀྱི་རིག་གཞུང་དང་ཆོས་ལུགས། སྲིད་འབྱོར་གང་གི་ཆ་ནས་ཉམས་ཆག་ཆེ་ཤོས་ཕྱིན་པའི་དུས་ཚོད་སྡུག་ཤོས་ཤིག་ཡིན་པ་གསུངས་བྱུང་ལ། བོད་ཞི་བས་བཅིངས་འགྲོལ་བཏང་ཡིན་ཟེར་བ་དེ་ནི་དོན་དངོས་ཐོག་རྒྱ་ནག་དམར་ཤོག་གི་བཙན་འཛུལ་ལ་ངོ་རྒོལ་བྱེད་མཁན་བོད་མི་ཚོ་རྩ་མེད་བཏང་བའི་རྗེས་བོད་མི་རྣམས་འུ་ཐུག་ཐབས་ཟད་དེ་མཐར་བཙན་གྱིས་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་དེ་བཞག་དགོས་བྱུང་ཡོད་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་དེ་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང།

ང་ལེ་ཚན་འདིའི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་ཨ་ནི་ལེ་ཚན་གོང་མ་ནས་མུ་མཐུད་པའི་ད་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་ཨ་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་པ་དང་དེ་བཞིན་རྩ་ཚིག་དོན་ཚན་ཨ་ནི་ལྔ་ཅིག་གི་བཏོན་གནང་ཡོར་ལ་འདི་ནས་བྱས་རྗེས་ཨ་ནི་མུ་མཐུད་བྱས། ངོ་སྤྲོད་ཞུ་གི་ཡིན་ལ་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་རྗེས་རྒྱ་གར་གྱི་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད་སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལའོ།

གཞུང་གི་ད་ཆོས་སྲིད་གཉིས་ཆར་གྱི་ཐོག་ནས་བསྐལ་བ་བཟང་ཤོས་ཟེར་རྒྱུ་མ་རེད་དེ་འདྲས་ཀྱི་གནས་སྟངས་ལོ་ཞིག་ཆགས་བསྡད་བསྡད་ཡོད་ར་བྱུང་རེད་རེད་རེད་ཨང། བྱས་ཙང་དེ་ཡིན་དུས་ག་ནས་ད་རྒྱལ་མཆོག་ནི་སྐུ་འཕྲེང་བཅུ་གསུམ་པའི་སྐབས་ལ་ཡིན་ནའི་ལས་ཡང་ང་རང་ཚོ་ནི་རྒྱལ་ཁབ་དེ་སྲ་བརྟན་གནས་ཡག་གི་ཐོག་ལ་ཕྱག་ལས་རབ་དང་རིམ་པ་ཅིག་གི་གནང་ཡོད་རེད་ལ་དེ་ནང་ལོགས་ནས་ཕྱག་ལས་དང་པོ་དེ་ཡིན་པ་ཡིན་ན་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་ཡག་དེ་གཙོ་བོ་ཅིག་གི་བྱེད་གནང་གི་ཡོད་ར་ད་རྒྱལ་བ་སྐུ་འཕྲེང་རིམ་བྱོན་ད་རྒྱལ་བ་སྐུ་འཕྲེང་ལྔ་པ་ནས་བྱས་རྗེས། ལའོ་སྒྲོལ་དཀར་ལགས་དེ་ག་རང་རེད་ལི་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ་ལོ་ལུགས་གཉིས་ཐུགས་འགན་བཞེས་གནང་རོགས། ཙམ་མ་ཟད་པའི་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞི་གཡས་གཡོན་དུ་ད་གང་ཅི་རྒྱལ་བ་རིན་པོ་ཆེས་ཆབ་སྲིད་ཐུགས་འགན་བཞེས་རྗེས་ང་ཚོས་ཀྱི་བོད་ཀྱི་སྤྱི་ཚོགས་དེ་ལ་འགྱུར་བ་ལོ་ཞིག་མ་བྱུང་བསྡད་ཡོད་རོགས་རྒྱུན་རིང་པོ་ཞེ་བོ་ཞིག་ག་རེ་ཟེར་ན་རེད་ང་ཚོ་རེད་འགྲོ་སྟངས་ལོ་རེད། སྤྱིར་བཏང་གི་འཛམ་བུ་གླིང་གི་འགྲོ་སྟངས་དེ་དུས་དང་བསྟུན་པའི་གཞུང་གི་ཆབ་སྲིད་ཀྱི་སྒྲོམ་གཞི་རེད་གནས་སྟངས་གང་ལ་ཡིན་ན་འགྱུར་བ་འགྲོ་དགོས་ཡོད་རོགས། དེས་ན་ང་ཚོའི་དེ་ཧ་ལམ་རྒྱལ་བ་སྐུ་ཕྲེང་ལྔ་པ་ནས་བྱས་རྗེས་ཧ་ལམ་འགྱུར་བ་མ་འགྲོ་བར་རང་སོར་ལོ་ཅིག་ལ་བསྡད་བསྡད་ཡོད་རེད་བ་ང་ཚོའི་གི་གཞུང་སྒེར་ཆོས་གསུམ་ཟེར་གི་སྒྲོམ་གཞི་ལོ་བྱེད་བ་འདིས་གི་སྒྲོམ་གཞི་དེའི་དོན་དག་ལ་ཨ་ནི་དཔོན་རིགས་བསྐོ་བཞག་བྱེད་སྟངས་ཡིན་པ་ཡིན་ན་རེད་དེ་ག་ནང་བཞིན་གི་སྲིད་ཇུས་གི་རིན་ཐང་འཛིན་སྐྱོང་བྱེད་སྟངས་ནི་ཚང་མ་ལོ་འགྱུར་བ་ལོ་མེད་པར་རང་འཇགས་ལོ་བྱས་བསྡད་པའི་རྣམ་པ་ལོ་ཅིག་ཡོད་རེད་བ་ད་ཡིན་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཆབ་སྲིད་ཐུགས་འགན་ད་བཞེས་མ་བཞེས་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞི་གོ་ལྔ་དེ་ཚོ་ལ་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་གི་ད་འགོ་དེ་ཚུགས་བསྡད་ཀྱི་ཡོད་རེད་དེ་ནས་དབུ། བཙུགས་པ་དང་མཉམ་དུ་རྦད་དེ་རྒྱལ་བ་རིན་པོ་ཆེ་གིས་བོད་ཀྱི་ཆབ་སྲིད་དེ་ལ་བཅོས་བསྒྱུར་བཏང་ཡང་ན་ལྷག་པར་དུ་གཞུང་གི་སྒྲིག་གཞི་དང་འདི་ཚོ་ལ་བཅོས་བསྒྱུར་བཏང་ཡག་གི་དགོངས་པ་ལ་ཤུགས་ཆེ་པོ་ཞེ་པོ་ཞིག་བྱེད་དགོས། དཔེར་ཆ་བཞག་ན་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དང་དགུ་བཅུ་གོ་ལྔ་དང་གོ་བཞི་བར་ལ་དེ་ལ་ཆགས་བསྡད་ཀྱི་ཡོད་རེད། སྔོན་མ་ཡིན་ན་གཞུང་གི་དཔོན་རིགས་དེ་ཚོ་ད་ང་ཚོའི་རྒྱལ་བ་སྐུ་ཕྲེང་བདུན་པ་ནས་ཆགས་བསྡད་ཀྱི་ཡོད་རེད་བཀའ་ཤག་གི་ལམ་ལུགས་ཆགས་པ་དེ་ནས་བྱས་བྱས་ད་ང་ཚོའི་ནམ་རྒྱུན་གྱི་རྒྱ་མིའི་གི་ཅིག་ཤའི་ཞེས་པ་ར་བཀས་བཀོད་རྒྱུད་འཛིན་ཞིང་བྲན་ལམ་ལུགས་ལབ་མཁན་ཅིག་བཤད་ཀྱི་ཡོད་རེད་མོད་ཀྱི། ད་དེའི་བཀས་བཀོད་རྒྱུད་འཛིན་ཞིང་བྲན་ལམ་ལུགས་ལབ་མཁན་དེ། འགོ་དེ་ག་ནས་བརྩི་ག་བྱེད་དགོས་རེད་ཟེར་ན་བཀའ་ཤག་དབུ་བརྙེས་པ་ནས་བརྩི་ག་བྱེད་དགོས་རེད་ང་ཚོས་ག་རེ་ཟེར་ན་འདི་ནས་བྱས་བྱས་ད་མར་སྐུ་དྲག་གི་ལམ་ལུགས་དེ་ཡང་བཀའ་ཤག་དབུ་བརྙེས་པ་ནས་སྐུ་དྲག་གི་ལམ་ལུགས་དེ་བྱུང་རེད་ཕྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་ནས་བྱས་བཀའ་ཤག་དབུ་བརྙེས་ཨ་ནི་བོད་ཀྱི་ཆབ་སྲིད་འཛིན་སྐྱོང་བྱེད་མཁན་རྣམས་ལ་རྩེ་སྐོར་དང་ཤོད་སྐོར་ཟེར་ཏེ་རྩེ་དྲུང་དང་ཤོད་དྲུང་ལབ་མཁན་ཅིག་བྱུང་བྱས་ད་གཏན་འཇགས་རང་བཞིན་མཐོ་རིམ་གྱི་དཔོན་རིགས་ཀྱིས་འཛིན་སྐྱོང་བྱེད་ཀྱི་ལམ་ལུགས་དེ་བྱུང་བ་སོང་ན་ད་ང་ཚོས་ཉེ་རབས་ནང་དེ་དག་ང་ཚོའི་ལོ་རྒྱུས་ཐོག་གི་སྐུ་དྲག་གི་ལམ་ལུགས་ལས་ཅིག་ཅིག་བཤད་བསྡད་ཀྱི་ཡོད་རེད་བ་ཁོ་ཚོས་རྒྱ་མིའི་དུས་ཚོད་ག་རེ་ཟེར་ད་མངའ་བདག་ཆེན་པོ་གསུམ་ཟེར་གྱི་རེད་བཤད་ད་དེའི་འགོ་ཚུགས་ས་ལོ་དེ་ནས་རེད་བ་ད་དེང་དེ་ཡིན། གཅིག་གི་སྡེ་བོའི་མི་གྲ་སི་ཉེ་ད་ཨ་ནི་ག་ར་སི་ན་དེ་ག་ན་ཤན་གི་མི་གྲ་སི་ཉེ་སོ་ད་དེ་ནི་དུང་གོར་སེ་གི་རིན་པ་ལུ་སུམ་ཤ་ཏེ་གོ་རེ་ཆེ་ད་དེའི་ནང་གི་སྡེ་བོའི་མི་གྲ་ལ་ཉེ་དེ་ད་སྐབས་དུས་དུས་གི་རྒྱལ་བ་སྐུ་དྲིན་བདུན་སྤད་གི་ཆབ་སྲིད་ཐུགས་འགན་བཞེས་ཅི་དཀའ། ཐོག་མ་བཀོད་དུས་སྐབས་སུ་ཨ་ནི་རྡོ་རིང་དང་རྡོ་དཀར་དང་ཐོན་པ་དང་སེ་དེ་སོ་ཨ་ནི་ཡབ་གཞིས་གཡུ་ཐོག་དང་ཟེར་དེ་ཚོ་སྡེ་དཔོན་མི་དྲག་ལབ་མཁན་ཆགས་བསྡད་ཀྱི་ཡོད་ད་ཁོ་ཚོས་སྡེ་དཔོན་མི་དྲག་དང་ང་ཚོའི་སྐུ་དྲག་རིམ་པ་དང་བྱེད་སྟངས་ལོ་ས་ཞིང་གི་ག་རེ་ཟེར་ན་ད་འབོར་ཚད་ལོ་བལྟས་བྱས་བྱེད་ཡོང་གི་འདུག་བ། དེ་ནས་ད་སྡེ་དཔོན་མི་དྲག་འདི་ཚོས་བོད་ཀྱི་བཀའ་བློན་དུ་ཚང་མ་ལོ་ཚོད་ཐུག་སེ་རིམ་པས་སྡེ་དཔོན་མི་དྲག་དེ་ཚོས་ཀྱི་ཕ་རྒྱུད་བུ་རྒྱུད་བྱེད་རྒྱུ་ལོ་ཞིག་ཤུགས་ཆེ་པོ་ཞེ་པོ་ཡོད་བ་རེད་ད་མདོ་མཁར་ཡིན་ན་མདོ་མཁར་རིམ་པས་ཀྱི་ཁོ་རང་ཚོས་ད་མི་རྒྱུད་དེ་ཚོས་ཀྱི་བཀའ་བློན་བསྐྱངས་བྱས་ཏེ་རྡོ་རིང་ཁོ་རང་ཚོས་མི་རྒྱུད་དེ་ཚོའི་རིམ་པས་ཀྱི་བཀའ་བློན་བསྐྱངས་ཨ་ནི་ཐོན་པ་མི་རྒྱུད་ཀྱི་དེ་ཚོའི་བཀའ་བློན་བསྐྱངས་བྱས། དེ་འདྲའི་ཀྱི་དེ་ལམ་ལུགས་འདི་ཤུགས་ཆེ་པོ་ཞེ་པོ་དར་ཡོད་ཕྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་ནས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞི་བར་ཧ་ལམ་འདི་འདྲས་སོ་འདྲ་ཉེ་ཡང་རེད་ད་ང་ཚོས་ཀྱི་སྐུ་དྲག་དཀྱུས་མ་ཟེར་ནའང་འདྲ་རྗེས་བཟོས་གྲས་ལས་ཤུགས་དེ་འདྲ་ཅིག་བྱུང་ཡོད་པ་མ་རེད་ད་གལ་སྲིད་དེ་བྱུང་བ་ཡིན་པ་ཡིན་ན་ཨ་ནི་ཁོ་མི་དྲག་ལབ་མཁན་དེ་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་དེ་བཀའ་བློན།

ད་མེད་པ་ལོ་སོང་ན་བ། འདི་ཡི་གིས་ངན་དུས་ཀྱི་ག་རེ་ཆགས་བསྡད་པ་རེད་ཟེར་ན། གཞུང་གི་མཐོ་རིམ་ནང་ལ་ད་ག་རེ་ཟེར་ན། དྲང་པོ་བྱས། ཨ་ནི་འཇོན་ཐང་ལྡན་ཡས། ཨ་ནི་ག་རེ་ཟེར་ན། རྦད་དེ། ཤེས་ཡོན་སློབ་སྦྱོང་ཡོད་རྒྱུ་མི་དེ་ཡར་ད་བཀའ་བློན་སླེབས་པ་ཡིན་ན་རེད་ལས་ཡས་ཡིན་ན་རེད་དེ་འདྲས་བྱུང་མེད་པ་སོང་ན་འདི་ཡི་གིས་ཡང་ཀོ། བོད་ཀྱི་གཞུང་གི་འཛིན་སྐྱོང་བྱེད་སྟངས་ཐོག་ལ་འགྱུར་བ་ཤུགས་ཆེ་བོ་ལ་འགྲོ་བསྡད་ཀྱི་འདུག་སྔོན་མ་ཡིན་ན་ཁོ་དུ་སི་མ་ཕ་ཚབ་བུ་རྒྱུད་ལ་ཆས་ཡོད་དུས་ཁོ་སུ་འཇོན་པོ་ཡིན་མིན་རྩིས་ཞེ་དྲག་བྱེད་པ་མ་རེད་ཁོ་ག་རེ་ཟེར་ན་དྲུང་འཁོར་སོ་དྲག་བྱེད་བ་ན་ཁོ་བཀའ་བློན་གི་སྤུ་གུ་ཡིན་པ་ཡིན་ན་རྡོ་རིང་གི་ཁྱིམ་རྒྱུད་ཡིན་པ་ཡིན་ན་ཨ་ནི་ཁོ་མི་དེ་ད་སློབ་སྦྱོང་དང་ཀུན་སྤྱོད་དང་གཤིས་ཀ་ཕྱོགས་ག་ནས་དང་མེད་བ་ཡིན་ན་ཁོ་བཀའ་བློན་ལ་ལམ་འགྲོ་ཡས་ཀྱི་ལམ་ཀ་དང་ཨ་ནི་བཀའ་བློན་ཇི་སྙིང་ངེ་བ་ཤུགས་ཆེ་བོ་ཞེ་བོ་ཡིན་པ་སོང་ཙང་ཨ་ནི་དེའི་གི་འཐུས་ཤོར་མང་པོ་འགྲོ་བསྡད་ཡོད་རེད་བ་ད་དེ་ཅིག་གོང་ས་མཆོག་གིས་མེད་པ་བཟོས་གནང་བ་རེད། ད་མེད་པ་བཟོས་གནང་བ་མ་ཚད་ད་དེ། རྩེ་སྐོར་དང་ཤོད་སྐོར་གཉིས་ཆ་ལོ་ལ་བཟོས་གནང་བ་རེད་བ་རྩེ་དྲུང་དང་ཤོད་དྲུང་གཉིས་ཆ་ལོ་ལ་འཇོན་ཐང་ཆེ་བ་དང་ཀུན་སྤྱོད་ཡག་པ་དང་ག་ཟེར་ན་སློབ་སྦྱོང་ཡོད་དེ་ཚོ་གཞི་ནས་གཞུང་གི་མཐོ་རིམ་གྱི་ལས་ཀ་གནང་ཡས་དེ་ལ་བཟོས་གནང་རྗེས་དེ་ཡིས་ཀྱི། བོད་ཀྱི་ཆབ་སྲིད་འཛིན་སྐྱོང་ནང་ལ་འགྱུར་བ་ཤུགས་ཆེ་བ་ཞེ་བོ་ཅིག་བཏང་གནང་བ་དེ་ནས་བྱས་རྗེས་དཔེ་བྱས་ན་ང་ཚོའི་ཕྱིས་ཀྱི་ཚ་རོང་ཟླ་བཟང་དགྲ་འདུལ་ཟེར་མཁན་ལོ་གཞི་རྩའི་སྐུ་དྲག་མ་རེད་བ་ཡིན་ནའང་ལ་དྭགས་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་ཧ་ཅང་གི་མི་འཇོན་པོ་དང་ཨ་ནི་ག་རེ་ཟེར་ན་བྱས་པ་ཆེན་པོ་ཞེ་བོ་ཅིག་ལ་ངོས་འཛིན་ཞུས་དགོས་བ་རེད། ཁོ་རང་གལ་སྲིད་རྒྱལ་བ་རིན་པོ་ཆེས་ཀྱི་ད་ང་ཚོས་ཀྱི་ལམ་ལུགས་འདི་ལ་འགྱུར་བ་དེ་འདྲ་ཅིག་བཏང་མེད་བ་ན་ཚ་རོང་ལྟ་བུ་ཅིག་དེ་འདྲ་ཡ་སླེབས་ཡས་ཀྱི་ག་རེ་ཟེར་ན་ད་གོ་སྐབས་ལོ་ཁྱོན་ནས་ཡོད་བ་མ་རེད་བ། ཨ་དེ་ག་ནང་བཞིན་གྱི་ང་ཚོའི་ཁྲི་སྨོན་ནོར་བུ་དབང་རྒྱལ་ཡང་འདི་འདྲའི་ལོ་ཅིག་རེད་ག་རེ་ཟེར་ན་རྒྱུད་པ་ཨ་མི་ད་རང་སྐུ་དྲག་མ་རེད་ཁོ་རང་སྐུ་དྲག་གི་ག་རེ་ཟེར་ན་ད་ཁྱིམ་རྒྱུད་ཟེར་ན་ད་འདི་ཚོའི་ནང་ལ་ཞབས་ཏོག་ཞུ་མཁན་ཀྱི་མི་ནས་ཡ་ཅིག་བྱུང་བ་ཞིག་ལས་མ་གཏོགས་ཁོ་རང་རང་གི་སྐུ་དྲག་ཡིན་པ་མེད་ཁྲི་སྨོན་གྱི་ཞབས་དཀར་བས་ཅིག་གི་ཕྱོགས་ནས་ཡང་གནང་རྒྱུ་ཟེར་བ་བྱས་ཙང་ད་འདི་འདྲའི་རིགས་མང་པོ་ཞེ་བོ་ཡོད་བ་རེད་ག་ཟེར་ན་བྱས་ཙང་ད་འདི་ཚོས་དེ་ཡ་ཅིག་བསྐོ་གནང་བ་དང་ཨ་ནི་ཡང་སྐུ་དྲག་དམའ་རིམ་འདི་ཚོ་ག་རེ་ཟེར་ན་ང་ཚོས་ཀྱི་མི་དྲག་འདི་ཚོ་དང་སྐུ་དྲག་ད་དྲུང་འཁོར་དཀྱུས་མ་འདི་ཚོས་དེ་བཀའ་བློན་རང་ལ་ཡ་སླེབས་ཐུབ་ཡ་ཅིག་དེ་འདྲ་ལ་རིགས་རུས་སྐུ་དྲག་མིན་པ་ཡིན་ན་བོད་གཞུང་གི་ཁོ་ལ་འཇོན་ཐང་ཡོད་ན་གཞུང་གི་ག་རེ་ཟེར་ན།

ཞེས་མ་བཤད་སྐབས་ཀྱི་དམིགས་བསལ་གྱི་འགྱུར་བ་ཆེན་པོ་ཞེ་བོ་ཅིག་རེད་ད། དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེ་ག་པར་ལ་ག་ཟེར་ན་དེ་བཏང་གནང་ཡོད་རེད་ཟེར་ན་གདན་ས་སེ་འབྲས་དགེ་གསུམ་གཙོ་བོར་གྱུར་པའི་དགོན་པ་འདི་ཚོའི་གི་ག་རེ་ཟེར་ན་ད་བསླབ་པ་སློབ་གཉེར་གནང་སྟངས་དང་དེ་ག་ནང་བཞིན་གྱི་ག་རེ་ཟེར་ན་ད་དགོན་པའི་གི་ཅིག་དཔེ་དེ་འདུལ་ཁྲིམས་བྱས་པ་རེད་བ་འདི་ཚོ་ལ་ག་རེ་ཟེར་ན་ཞེ་བོ་ཅིག་ག་རེ་ཟེར་ན་བཅོས་སྒྲིག་གནང་སྟེ་རེད་བ་དཔེ་ཆ་བཞག་པ་ན་དེའི་སྔོན་ལ་ཡིན་ན་ང་ཚོས་གི་ལམ་ལུགས་ཁོ་རང་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆབ་སྲིད་ཐུགས་འགན་མ་བཞེས་པའི་གོང་ལ་ཡིན་ན་རེད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་པ་ཡིན་ན་རེད་ང་ཚོས་ཀྱི་གདན་ས་སེ་འབྲས་དགེ་གསུམ་གྱི་ནང་ལ་མཁན་པོ་བསྐོ་འཇོག་བྱས་དེ་ལ་དང་དགེ་བཤེས་མཚན་གནས་སོགས་དེ་ཚོ་ལ་སློབ་སྦྱོང་ལ་མ་བལྟས་བྱས་ཨ་ནི་ག་ཟེར་ན་གཏོང་སྒོ་དང་འབུལ་བ་དང་ངོ་ཤེས་རྒྱབ་ཕྱོགས་དེ་འདྲ་ལྟ་བའི་ཀྱི་གནས་ཚུལ་མང་པོ་ཞེ་བོ་ཡོང་གི་འདུག་བ། དཔེ་ཆ་བཞག་པ་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཁོང་རང་གི་མཚན་ཞབས་ཡིན་མཁན་རྡོ་རྗེ་ཡེབ་ཟེར་མཁན་དེས་ཀྱི

དགེ་བཤེས་ནི་སོག་པོ་ཡང་མི་ཁ་ཤས་བཏང་བྱས་དེ་ཚོར་དགེ་བཤེས་སྤྲད་རོགས་ཞེས་རྒྱལ་བ་རིན་པོ་ཆེ་ལ་བཀའ་ཡིག་གནང་ཡོད་རེད་དེ་ནས་རྒྱལ་བ་རིན་པོ་ཆེས་ཀྱིས་དེ་བཀའ་ལན་འདི་ལ་ཕ། སྔོན་མ་ཁྱེད་རང་དགེ་བཤེས་དེ་འདྲ་རག་ཡིན་པ་ད་དེ་འདྲ་བའི་སློབ་སྦྱོང་བརྒྱུད་རིམ་བྱས་ནས་མ་གཏོགས་དགེ་བཤེས་རག་ཡ་དེ་འདྲ་ཡོད་དགེ་བཤེས་ལྷ་རམས་པའི་རག་ཡ་དེ་འདྲ་ཡོད་བ་མ་རེད་བཀའ་དེ་འདྲ་གནང་འདུག་ག་གང་བྱས་ད་དགེ་བཤེས་ལྷ་རམས་པའི་གཏོང་ཕྱོགས་བྱེད་སྟངས་དེ་ལ་ཞེ་བོ་ཅིག་དམ་དྲག་གནང་ཡོད་རེད་བྱས་ཙང་འདི་ཚོ་འདྲས་ད་ག་རེ་ཟེར་ན། ཆོས་དང་སྲིད་གཉིས་ཆར་ལ་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་ད་བཞེས་མ་བཞེས་སྐབས་སུ་རང་ནས་འགྱུར་བ་ཤུགས་ཆེན་པོ་ཞེ་བོ་ཞིག་བཏང་རོ། དམིགས་བསལ་གྱི་ད་རྒན་སྒྲོལ་དཀར་ལགས་གསུངས་པ་ནང་ལྟར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཆབ་སྲིད་ཐུགས་འགན་བཞེས་ཏེ། ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ་ར་བ་ལོ་དེ་ཀ་རང་ལ་རེད། སྤྱིར་དྲ་རྒྱའི་དཔེར་ན་ལ་ར་བ་རྒྱལ་བ་རིན་པོ་ཆེ་གིས་ད་ཆབ་སྲིད་ཐུགས་འགན་བཞེས་རྗེས་རྩ་ཚིག་དོན་ཚན་ལྔ་ལྡན་གཅིག་ཁྱབ་བསྒྲགས་གནང་འདུག་བ། དེས་དེང་དུས་དང་མཐུན་པའི་གི་ཅིག་ཞེ་བོ་ཅིག། རོ། རྒྱལ་བ་སྐུ་ཕྲེང་རིམ་བྱོན་ནང་ལ་ཆབ་སྲིད་ཐུགས་འགན་བཞེས་དུས་གོམས་སྲོལ་འདི་འདྲ་ཅིག་ཡོད་པ་མ་རེད་ད། དེ་ག་ནང་བཞིན་ང་ཚོས་ཀྱིས་དེས་ཁོང་གིས་ང་ཚོའི་སྲིད་དབང་འཕོ་འགྱུར་ག་འདྲ་ཅིག་ཕྱིན་པ་ཡིན་ནའང་རེད་ད་ང་ཚོའི་སྲིད་དབང་འཕོ་འགྱུར་རིམ་པ་ཕྱིན་ཡོད་ད་ལྟ་ནི་མ་བརྩི་བ་ན་དེ་དུས་ཀྱི་སྲིད་དབང་འཕོ་འགྱུར་འགྲིལ་བ་འགྲོ་བའི་བརྒྱུད་རིམ་འདིའི་ནང་ནི་ཨ་ནི་སྲིད་དབང་གསར་དུ་སྲིད་དབང་བཟུང་མཁན་འདི་གི་དེ་འདྲས་ཀྱི་ག་ས་ན་དེ་ཅིག་རྩ་ཚིག་ག་ས་ན་མ་ཁྱབ་བསྒྲགས་ལུགས་ཅིག་ཁྱོན་ནས་མི་འདུག་ཨ།

སྲིད་ཇུས་དེ་ར་བ་ད་རྒྱལ་བ་རིན་པོ་ཆེ་གི་མ་འོངས་པ་ཆབ་སྲིད་སྐྱོང་སྟངས་ཀྱི་སྲིད་ཇུས་ད་དེའི་འགྲེལ་བཤད་ང་ཚོས་ཀྱི་འཛམ་བུ་གླིང་གི་སྲིད་འཛིན་ཡིན་ནའང་འདྲ་གསར་དུ་འཕོ་འགྱུར་དཔོན་རིགས་ཚང་མ་ལུགས་ཀྱི་འདི་འདྲའི་ལུགས་ཞིག་ཁྱབ་བསྒྲགས་བྱས་བསྡད་གི་ཡོད་ར་བ་གར་སོང་ན། ད་དེའི་ནང་ལ་རྒྱལ་བ་རིན་པོ་ཆེས་དོན་ཚན་ལྔ་ཞིག་གསུངས་གནང་འདུག་དོན་ཚན་ལྔ་དེ་ཧ་ལས་བསམ་ཡས་ཀྱི་ཁར་གནད་འགག་ཆེན་པོ་ཞེ་བོ་ཞིག་འདུག་བ་དེ་གར་སོང་ན་དཔེ་བཞག་ན་དོན་ཚན་དང་པོ་དེ་སྤུ་རྒྱལ་བོད་ཀྱི་སྐབས་ཀྱི་ཡང་འདུལ་གྱི་གཙུག་ལག་ཁང་དེ་ཚོ་དང་ནི་རུ་གནོན་གྱི་གཙུག་ལག་ཁང་དེ་ཚོ་ཉམས་གསོ་བྱེད་དགོས་ཀྱི་གནང་གི་ཡོད་རེད་ད་དེ་ང་ཚོས་གཅིག་ནས་ད་ཆོས་ཕྱོགས་ཀྱི་གཅིག་གནས་སྟངས་སྐོར་བཤད་ཀྱི་ཡོད་རེད་གཉིས་ནས་དེ་ལ་ལོ་རྒྱུས་ཀྱི་ཐོག་ནས་དོན་སྙིང་ལུགས་ཆེན་པོ་ཞིག་ཡོད་བ་ག་རེ་ཟེར་ན་ར་ས་གཙུག་ལག་ཁང་དེ་དང་ནི་དེ་ག་ནང་བཞིན་ར་མོ་ཆེ་གཙུག་ལག་ཁང་དེ་ཚོ་དེ་ག་ནང་བཞིན་གྱི་བསམ་ཡས་དང་ཁྲ་འབྲུག་དང་ཨ་ནི་ང་ཚོས་རུ་གནོན་གྱི་དཔེ་བཤད་ན་སྐྱིད་རོང་གི་དགེ་རྒྱས་ཡིན་ན་ཡང་རེད་དེ་ག་ནང་བཞིན་གྱི་ཁམས་ཀྱི་སློང་ཐང་ཡིན་པ་ཡིན་ན་དེ་ཚང་མ་ལ་ང་ཚོས་ཀྱི་བོད་ཀྱི་ས་དབྱིབས། ཆགས་སྟངས་གི་སྲིན་མོ་གན་རྐྱལ་དུ་ཉལ་བར་ཉེ་བྱུང་བ་འདིས་ཀྱི་ས་དགྲ་གནོན་གྱི་ཆེད་དུ་རུ་གནོན་གྱི་གཙུག་ལག་ཁང་དང་མཐའ་འདུལ་དང་ཡང་འདུལ་གྱི་གཙུག་ལག་ཁང་བཞེངས་ཡོད་ཟེར་དེ་རེད་བ་བྱས་ཙང་ད་དེ་ཚོས་ང་ཚོས་ཀྱི་ཉམས་གསོ་བྱེད་དེ་གཅིག་ནས་ག་རེ་ཟེར་ན་ལོ་རྒྱུས་ཀྱི་མ་རྒྱུན་ཅིག་དེད་གནང་ཡས་གི་དགོངས་པ་དེ་ར་བ། གཉིས་ནས་ང་ཚོས་ག་རེ་ཟེར་ན་གཙུག་ལག་ཁང་དེ་ཚོ་དང་བོད་ཀྱི་ལས་དབང་གཉིས་ཧང་སང་གི་འབྲེལ་བ་ཞེ་བོ་ཡོད་རེད་བ་ག་རེ་ཟེར་ན་རིག་གཞུང་གི་མ་རེད། གཙོ་བོ་ང་ཚོས་ག་རེ་ཟེར་ན་ད་རིག་གཞུང་བོད་ལ་སངས་རྒྱས་ཆོས་ལུགས་དང་འབྲེལ་བའི་རིག་གཞུང་དར་ས་དེ་གི་ད་སློབ་གྲྭ་ཆེན་མོ་བཟོ་འདྲ་ཆགས་བསྡད་རོ། བྱས་ཙང་དེ་འདྲ་ཡིན་དུས་སྐབས་སུ་འདི་ཚོ་ཉམས་གསོ་བྱས་ཡས་དང་འདི་ཚོས་གི་ཆོས་རྒྱུན་འདི་ཚོ་ཨཱ་གོང་སྤེལ་བཏང་ཡས་དེ་གཅིག་ནས་ལོ་རྒྱུས་གི་དོན་སྙིང་ཡོད་པའི་ག་རེ་ཟེར་ན་སྲོང་བཙན་ནས་མར་ད་ཀྱི་རྒྱལ་ཐོག་རིམ་པས་གི་ཨཱ་ནི་ཉམས་ཉམས་གསོ་གནང་ཡས་དང་གསར་བཞེངས་གནང་ཡས་གི་ལུགས་སྲོལ་ཅིག་རོ། འདིས་གི་མ་རྒྱུན་འཛིན་གནང་ཡས་གི་དགོངས་པ་རེད། གཉིས་པ་འདི་ནས་ག་རེ་ཟེར་ན་ང་རང་ཚོ་བོད་པས་གི་གཅིག་བསམ་བློ་བཏང་སྟངས་ཁོ་རང་ལ་ག་རེ་ཅིག་ཡག་པོ་ཞིག་བརྒྱུད་དགོས་ཀྱི་ཡོང་དགོས་ཀྱི་ཡོད་ན་བསོད་ནམས་བསགས་ཟེར་ཅིག་སྐད་ཆ་ཅིག་ཡོད་ར་ཨོ། རེད་རེད་རེད། སྤྱི་མཐུན་གྱི་བསོད་ནམས་ལབ་མཁན་དེ་ཀོ་གལ་ཆེན་པོ་ཡིན་པ་སོང་ཙང་ད་སྤྱི་མཐུན་གྱི་བསོད་ནམས་བསགས་ཡས་ལ་ཨ་ནི་ག་ས་ན་དེ་དུས་དེ་གི་ཨ་ནི་ག་ས་ན་ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་ཨ་ནི་བྱིན་རླབས་ཆེན་པོ་ཡིན་པའི་གི་ཨ་ནི་ལྷ་ཁང་དེ་ཚོ་ཨ་ཉམས་གསོ་བྱེད་ཡས་དང་ཨ་ནི་དེ་ཚོས་ག་ས་ན་ཆོས་རྒྱུན་དེ་ཚོ་མ་ཉམས་པའི་ཆེད་དེ་གལ་ཆེ་པོ་ཞེ་བོ་ཅིག་བརྩིས་གནང་འདུག་ད་གསུམ་པ་དེ་ནི་ད་རུང་ད་ང་ཚོས་དེ་ཚོ་ལ་དོན་སྙིང་ལུགས་ཅིག་ག་རེ་འདྲ་ཡོད་རེད་ཟེར་ན་གཙུག་ལག་ཁང་དེ་ཚོ་ད་དང་པོ་དེ་གཅིག་བཙན་པོ་རིམ་བྱོན་གྱིས་དགར་བསྟན་ཤིང་ཟེར་ན་འདྲ་གནས་ཡིན་པ་ཨ་ནི་ཁོ་ལ་ལོ་རྒྱུས་རང་བཞིན་གྱི་དོན་སྙིང་ཆེན་པོ་ཡོད་པ་རིག་གནས་ཀྱི་ག་རེ་ཟེར་ན་སྐུ་གུང་གཙོ་བོ་གཅིག་དང་ག་རེ་ཟེར་ན་སངས་རྒྱས་ཆོས་ལུགས་ཀྱི་ག་རེ་ཟེར་ན་བེད་སྤྲད་གཅིག་ཡིན་པ་གཉིས་པ་དེ་ང་ཚོས་དེ་འདྲ་ག་རེ་ཡོད་རེད་ཟེར་ན་རུ་གནོན་དང་མཐའ་འདུལ་ཡང་འདུལ་ཟེར་ན་ས་དགྲ་གནོན་ཡིན་ཟེར་སྐད་ཆ་བཤད་ཀྱི་ཡོད་རེད། ས་དགྲ་གནོན་ཡིན་ཟེར་དུས་སྐབས་སུ་དོན་དངོས་དུ

འདི་ཡོང་ཡས་ཀྱི་ཆེད་དུ་དམིགས་བསལ་ཡན་ཁོ་ལ་ཅིག་དོན་སྙིང་ལོ་ཤུགས་ཆེན་པོ་ཅིག་ལྡན་འདུག་ད་ལྟ་གནས་ད་ལྟའི་དུས་ཚོད་ནས་བྱས་པ་ཡིན་པས་ཅིག་རང་བྱུང་ཁོར་ཡུག་ལ་སྲུང་སྐྱོབ་ཀྱི་དངོས་སུ་ཅིག་ཁྲིམས་ཅིག་གཏན་འབེབས་ནང་བཞིན་ཅིག་བྱེད་ཀྱི་ཡོད་པ་ད་ད་ལྟའི་སྐད་ཆ་བཤད་སྲོལ་ནས་བྱས་པ་ཡིན་ན་ད་ང་རང་ཚོ་ཡང་སྲོལ་རྒྱུན་སྒང་ནས་ཡིན་པས་ན་སྲོལ་རྒྱུན་སྒང་ནས་ཡང་སྐབས་དེ་དུས་ཀྱི་འགྲེལ་བཤད་གནང་སྟངས་ཅིག་དང་འདི་གའི་ཀྱི་ཐོག་ནས་ཨ་ནི་ང་རང་ཚོ་བོད་ཀྱི་ད་རང་བྱུང་ཁམས་དེ་ཨ་ནི་སྲུང་སྐྱོབ་འཐུས་ཚང་ཅིག་བྱུང་བསྡད་ཡོད་པ་སྐབས་དེ་དུས་ཡིན་པས་ན་དེ་འདྲས་ཅིག་གི་ད་གཏན་འབེབས་ཅིག་གནང་པའི་དབང་གིས།
འོ་ད་འདི་འདྲས་ཀྱི་ཅིག་དགོངས་པ་རེད་རོ་ཨ་ནི་འདི་དགོངས་པ་དེ་དོན་ཐོག་ལ་འཁྱོལ་བྱེད་ད་འདི་ཚོ་དེ་གར་ཟེར་ན་ཁོ་ཡར་རྒྱས་འགྲོ་ཡས་དང་ཁོ་སྲིད་ཇུས་ཀྱི་ཡིན་པ་སོང་ཙང་ནི་ཁོ་ས་གནས་ཀྱི་སོ་སོའི་ཀྱི་དོན་འཁྱོལ་བྱེད་དགོས་ཀྱི་རོ་ཨོ་འདི་བྱེད་དུས་རེ་ཟུར་ཁོ་ལ་གར་ཟེར་ན་ཞེ་པོ་ཅིག་ང་ཚོས་སྲུང་སྐྱོབ་དང་གར་ཟེར་ན་དེ་ཞེ་པོ་ཆགས་བསྡད་རོ་འདི་དམིགས་བསལ་གྱི་གར་ཟེར་ན་ང་ཚོ་གཅིག་རེ་དུ་ཨ་ལི་སྤྲོ་བ་ལ་གནད་འགག་ལོ་ཆེན་པོ་ཞེ་པོ་ཞིག་ཁོ།

ཨ་འདི་ག་ནང་བཞིན་གྱི་འདི་ནང་ལ་ད་རུང་ད། ཕ་མའི་ཨེ་གི་བུ་ཚ་སྐྱོང་སྟངས་དང་ཨ་འདི་ག་ནང་བཞིན་གྱི་ང་ཚོའི་གི་ཉམ་ཐག་གི་མི་སེར་དང་ཨ་ནི་ཕྱུགས་དེ་འདི་ཚོ་ལ་གར་ཟེར་ན་ད་ལྟ་རྟོག་བྱེད་སྟངས་ཟེར་ན་འདྲ་འདི་ཚོའི་གི་སྐོར་དང་འདི་ཚོའི་གི་བདེ་སྡུག་དང་འབྲེལ་བའི་གི་སྲིད་ཇུས་དེ་རེད་ད་འདི་གར་ཟེར་ན་ང་ཚོས་མ་ཞིབ་ཕྲ་ལོ་ད་ཞིབ་ཕྲ་ཞེ་པོ་ཅིག་གར་ཟེར་ན་འགྲེལ་བཤད་ཡོད་རེད་དེ་དཔེར་ཆ་བཤད་ན་ང་ཚོའི་གི་འདིའི་ཐོག་ནས་གནད་དོན་ག་རེ་ཆགས་བསྡད་ཀྱི་འདུག་ཟེར་ན་ད་ལན་དོན་ཚན་གཉིས་པ་དེ་ཆོས་དང་འབྲེལ་བའི་གི་གནད་དོན་ལོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཀུན་སྤྱོད་དང་འབྲེལ་བའི་གནད་དོན་ལོ་ཆགས་བསྡད་དགོས་རེད། ད་གིན་ངས་ཅིག་དོན་ཚན་དང་པོ་དེ་རིག་དངོས་དང་འབྲེལ་བའི་ལོ་རྒྱུས་ཀྱི་རིག་དངོས་དང་འབྲེལ་བའི་གནད་དོན་ཅིག་ཆགས་བསྡད་སྲུང་སྐྱོབ་དང་འབྲེལ་བའི་གནད་དོན་ཆགས་བསྡད་ཀྱི་ཡོད་པ། ད་ལན་ང་ཚོ་གཉིས་པ་དེ། ཆོས་དང་ཨ་ནི་མིའི་ཀུན་སྤྱོད་ཟེར་བ། ཀུན་སྤྱོད་དང་འབྲེལ་བའི་གནད་དོན་ཅིག་ཆགས་བསྡད་དཔེར་བཤད་ན། ད་གིན་ང་ཚོས་གོང་ལ་ཞུས་པ་ནང་དུ་དགེ་འདུན་པ་ཚོས་བསླབ་པ་སློབ་གཉེར་བྱས་བར་སྐབས་གཅིག་ནས་བྱས་རྗེས་ང་ཚོས་ཀྱིས་བསླབ་པ་སློབ་གཉེར་དེའི་ནང་ལ་དཔེར་བཤད་ན་དགེ་བཤེས་ལྷ་རམས་པ་བཅོལ་ཡས་ཡིན་པ་ན་རེད། ཨ་ནི་མཁན་པོ་བསྐོ་བཞག་བྱེད་ཡས་ཡིན་པ་ན་དེ་དུས་དེ་ལ་ངོ་ཤེས་ལྟག་སྒོ་རྒྱུག་ཡས་ཅིག་རེད་མ་གཏོགས་པའི་ཀྱི་དཔེ་ཆ་ལྟ་ཡས་དང་དེ་འདྲས་ལ་ཁྱོན་ནས་ཅིག་དཔེ་ཆ་ཡག་ག་དང་དེ་ཚོར་ཁྱོན་ནས་ཅིག་མ་བརྟེན་ཨ་ནི་དཔེ་ཆ་ཡག་ག་དེ་ཚོ་གཏོང་གོ་མེད་ན་ཨ་ནི་དགེ་བཤེས་བཏང་ཡས་དང་ལྷ་རམས་པའི་བཏང་ཡས་དང་མཁན་པོ་འདི་འདྲ་མ་རག་པའི་གཏོང་གོ་ལ་དབྱིན་ཇི་ལྟ་ཡས་ལོ་དེ་འདྲས་ཀྱི་ལམ་སྲོལ་བྱུང་རྗེས་སྔོན་མའི་གི་ཨ་ནི་གདན་ས་ཁག་གི་སྐུ་ཞབས་དེ་ཚོ་དགེ་བཤེས་དེ་ཚོར་ག་ལ་གང་འཚམ་ཅིག་དཔེ་ཆ་བལྟས་དེ་ནས་དགེ་བཤེས་བཏང་རན་གྱི་འདུག་ལྷ་རམས་པ་ཅིག་གི་གྲངས་སླེབས་ཀྱི་འདུག་ཟེར་དུས་ཨ་ནི་དགོན་པ་ནས་བྲོས་འགྲོ་ཡས་དང་གཞིས་དགོན་ཁག་ལ་ཕར་འགྲོ་འགྲོ་ཡས་ཅིག་མུ་མཐུད་སློབ་གཉེར་བྱེད་མ་འདོད་པའི་གི་ཅིག་ཅིག་དཀའ་ངལ་ཅིག་འཕྲད་བསྡད་འདུག་ག་རེ་ཟེར་ན་ཁོ། དཔེ་ཆ་ལྟ་མཁན་དེ་ཁོ་ག་རེ་ཟེར་ན་ཉམ་ཐག་ཟེར་དགོས་རེད་ག་རེ་ཟེར་ན་དཔལ་འབྱོར་མེད་ཀྱོག་དེ་རེད་པ་ཨ་ནི་ཁོ་ག་རེ་ཟེར་ན་རིམ་པས་ཀྱིས་ཡེ་དེ་ལས་ལྟ་དེ་བྱེད་དུས་སྐབས་སུ་ཡེ་གི་ལས་གནས་དབང་ཆ་ཡོད་ཀྱོག་ལས་གནས་དེ་ཉིད་ཚང་མ་ལོ་ག་རེ་ཟེར་ན་དཔེ་ཆ་མེད་ཀྱོག་དང་རྒྱུ་ནོར་ལོངས་སྤྱོད་ཐོག་ལ་དབྱིངས་ཡོད་ཀྱོག་གི་དེ་ཚོ་ཆགས་ཡོང་དུས་སྐབས་སུ་ཨ་ནི་གྲྭ་པའི་གི་སྤྱི་ཚོགས་ཟེར་ན་འདྲ་དགོན་པའི་གི་སྤྱི་ཚོགས་ཁ་ཕྱོགས་ཁོ་རང་གནས་ཚུལ་གཞན་པ་ཞིག་ལ་བསྒྱུར་ཏེ་ཁོ་ཚོ་ལ་དཔེ་ཆ་མེད་དུས་སྐབས་སུ་དཔེ་ཆ་འབྲི་བའི་ཐོག་ནས་ག་རེ་ཟེར་ན། ལམ་སྟོན་བྱས་ཏེ་དཀའ་ལས་ཁག་པོ་ར་བ། དཔེ་ཆ་ཡོད་རྒྱུ་དེ་ཚོ་ད་རི་ཁྲོད་ལ་འགྲོ་ཡས་དང་དེ་ག་ནང་བཞིན་གྱི། ཡང་མིན་ན་གཞིས་དགོན་ཁག་ལ་མ་ཟད་ད་ཤོར་འགྲོ་བའི་གི་དེ་འདྲའི་གནད་དོན་ལུགས་ཆགས་བསྡད་རོ། བྱས་ཙང་ད་རྒྱལ་བ་རིན་པོ་ཆེ་གིས་ག་རེ་བཟོས་རེད་ཟེར་ན་དགེ་བཤེས་ལྷ་རམས་པའི་བཏང་ཡང་ད་རྒྱལ་བ་རིན་པོ་ཆེ་ཁོང་རང་ཡང་ཆེད་མངགས་ཁོ་རང་དགེ་བཤེས་ལྷ་རམས་པའི་ག་རེ་རེད་ཡིག་རྒྱུགས་བཏང་ས་དེ་རྩོད་པ་རྩོད་ས་དེ་ལ་ཆེད་མངགས་རང་ཕེབས་བྱས་གཟིགས་རྟོག་གནང་རྒྱུ་དེ་འདྲ་ཡོད་རེད་རྒྱལ་བ་རིན་པོ་ཆེ་གིས་གསང་བའི་ཐོག་ནས་མི་གདན་ས་ཁག་ལ་གནས་སྐབས་སུ་རྩོད་རྒྱུགས་བྱེད་དུས་སྐབས་སུ་གནས་སྟངས་ག་འདྲ་རེད་འདུག་དེ་ནས་གསང་བའི་ཐོག་ནས་བཀའ་གནང་རྒྱུ་དེ་འདྲ་ཡོད་རེད་དེ་འདྲ་ཧ་གོ་རྗེས་རྒྱུད་སྟོད་རེ་གཅིག་གི་སྐུ་གཞོགས་ཅིག་ལྟག་སྒོ་བརྒྱུད་པ་བཟོ་འདྲ་བྱུང་རྗེས་གནས་དབྱུང་བཏང་པ་ཡང་དེ་འདྲ་བྱུང་ཡོད་རེད། བྱས་ཙང་ད་གང་རྗེས་དཔེ་ཆ་ལྟ་མཁན་ཚོ་ལ་རྒྱལ་བ་རིན་པོ་ཆེ་གིས་གཟིགས་སྐྱོང་ཞེ་བོ་ཅིག་གནང་ཡས་ད་དེ་ང་ཚོས་རྗེས་ལ་ཡོང་ཆོག་གོ་རེད་རྒྱལ་བ་རིན་པོ་ཆེ་ཁོང་རང་ཡང་དཔེ་ཆ་འབྲི་ཡས་ཚོ་ལ་ཞེ་བོ་ཅིག་རེད་སྐུ་ལས་བསྐྱོན་རྗེས་རྒྱལ་བ་སྐུ་ཕྲེང་རིམ་བྱོན་ནང་ནས་དགེ་བཤེས་ལྷ་རམས་པ་བཏང་གནང་མཁན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དེ་ཆགས་བསྡད་ཡོད་རོ་ད་བཅུ་བཞི་པ་བཏང་གནང་རོ་བ།
བཅུ་གསུམ་པ་དང་བཅུ་བཞི་པ། གོང་ལ་ལོ་རྒྱུས་ཐོག། ལོ་རྒྱུས་ཐོག་ལ་བཅུ་གསུམ་པའི་གོང་ལ་ད་བཅུ་གསུམ་པ་བར་འབྲེལ་བ་བཅུ་གསུམ་པ་དང་པོ་དེ་ཆགས་བསྡད་རོ། བྱས་ཙང་འདི་འདྲས་ཀྱི་ཅིག་ཡོད་རེད། ལྷག་པར་དུ་དཔེ་ཆ་འབྲི་མཁན་དེ་ལ་ཐུགས་བརྩེ་བ་ཆེན་པོ་ཞེ་བོ་གནང་བྱས་ལ་ང་ཚོས་ག་རེ་བྱས་རེད་ཟེར་ན་ཨ་ནི་དགེ་བཤེས་ལྷ་རམས་པའི་གཏོང་སྒོའི་དོན་ལ་ཐེབས་རྩ་དེ་འདྲ་བཞག་གནང་འདུག་དམིགས་བསལ་གྱི་གཟིགས་རྟོག་གནང་ཡ།

ད་དེ་ག་ནང་བཞིན་གྱི་ང་རང་ཚོ་གྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གྱི་ད་སེ་འབྲས་དགེ་གསུམ་གཙོས་པའི་གྱི་དགོན་སྡེ་དེ་ཚོ་མང་པོ་ཅིག་ལ་ད་ཨ་མདོ་གི་རྒྱལ་རྒྱུད་དགོན་སྡེ་ན་རེད་ཁམས་རྒྱལ་རྒྱུད་དགོན་སྡེ་དེ་ཚོ་ན་དགེ་ལུགས་པའི་དགོན་སྡེ་ཚང་མ་ལ་ག་རེ་ཟེར་ན་བཅའ་ཡིག་དེ་འདྲ་མང་པོ་ཞེ་བོ་ཅིག་གནང་ཡོད་རེད་ད་བཅའ་ཡིག་ཟེར་དུས་སྐབས་སུ་དགོན་པའི་གྱི་ཁྲིམས་གི་སྐོར་དུ་ར་འདུལ་ཁྲིམས་སྐོར་དེ་བར་སྐབས་ཅིག་ནས་སྐུ་གཞོགས་ལགས་ཚོ་ཡང་ཡ་ག་ན་འདུལ་ཁྲིམས་དེ་ཐོག་ལ་ཉམས་ཆག་ལོ་ཞེ་བོ་བྱུང་རྗེས། འདུལ་ཁྲིམས་དེ་མེད་པ་ཡིན་ན་ད་དཔེ་ཆ་ལྟ་ཡ་དང་ནི་དགེ་འདུན་པའི་སྐུ་གཞོགས་ལ་ཉེ་དེ་བསྟན་པ་ལ་ཉེ་དེ། ཅིག་ནས

དགོན་པའི་གི་སྡེ་ཚན་ནང་ལ་གནས་ཚུལ་དེ་འདྲས་བྱེད་ད་ང་རང་ཚོ་མི་སྐྱའི་སྡེ་ཚན་ནང་ལ་ང་ཚོའི་མི་སྐྱ་ཟེར་དགོས་རེད་ང་ཚོ་མི་མང་དཀྱུས་མའི་གི་སྡེ་ཚན་ནང་ལ་ད་ཡང་ཁྲིམས་ལུགས་ཀྱི་ཐོག་ནས་ང་ཚོའི་སྲིད་ཇུས་ཁྲིམས་དང་ལངས་ཕྱོགས་ཁྲིམས་དང་ལ་གཞི་ག་རེ་ཡོད་རེད་ཟེར་ན་དཔེ་བཤད་ན་མི་སྐྱ་དུས་ཚོད་ཡིན་པ་ན་ང་ཚོས་ག་རེ་ཟེར་ན་ད་ང་ཚོས་ད་ཉ་སྟོང་ཚེས་བརྒྱད་ཟེར་བཟོ་འདྲ་དང་ང་ཚོས་དུས་ཆེན་ཁག་མང་པོ་འཇོག་ར་ཚེས་པ་བཅོ་ལྔ་གནམ་གང་ཨ་ནི་ཚེས་བརྒྱད་དེ་ལ་སོགས་པའི་གི་དུས་ཆེན་མང་པོ་དུས་ཆེན་མང་པོ་འཇོག་ར་ང་ཚོ་ཚེས་བཟང་དུས་བཟང་ཟེར་གི་རོ། ཚེས་བཟང་དུས་བཟང་འདི་ཚོ་ལ་དཔེ་བཤད་ན་ད་རྣམ་དཀར་གི་དགེ་ལས་བྱེད་དགོས་རེད་ཟེར་གསུངས་ལ་ད་རྣམ་དཀར་གི་དགེ་ལས་ཟེར་ན་དཔེ་བྱས་ན་ང་ཚོའི་བོད་ལ་ཡིན་པ་ཡིན་ན་སྔོན་མ་ཚེས་བཟང་དུས་བཟང་ནི་ག་རེ་བྱེད་གི་རེད་ཟེར་ན་གྲོང་གསེབ་བ་དེ་ཚོ་ཡིན་ན་ན་ལམ་བཅོས་བྱས་ལམ་ཀ་བཟོ་བཟོ་ཡས་བྱོས་ར་བ།
དེ་གང་གལ་ཆེན་པོ་ཡི་བྱ་བ་ཅིག་བརྩི་གི་རེད་རྒྱུ་མཚན་ག་རེ་ཟེར་ན་དེ་ལ་འགྲུལ་བཞུད་བྱེད་མཁན་གྱི་དུད་འགྲོ་སེམས་ཅན་ཡིན་ན་རེ་མི་ཡིན་ན་རེ་དེ་ཚོ་ག་རེ་ཟེར་ན་སྟབས་བདེ་བོ་དང་ཁོ་ཚོ་ལ་དཀའ་ངལ་མི་འཕྲད་ཆེད་དུ་བྱས་ཙང་ད་དེ་འདྲའི་ལམ་ཀ་ཞིག་བྱེད་ཨ་འདི་ག་ནང་བཞིན་གྱི་སྲོག་གཅོད་མི་བྱེད་ང་ཚོས་གི་ག་རེ་ཟེར་ན་རྒོད་དང་གཡུང་གཉིས་ཆ་གི་སྲོག་གཅོད་མི་བྱེད་ད་ཡང་དགེ་ལས་བྱེད་དགོས་རེད་ཟེར་ཏེ་ཡིན་གཅིག་དགོན་པ་ལ་རྒྱུགས་བྱས་དཔེ་ཆ་ཀློག་ཟེར་སྐད་ཆ་མ་རེད་བ་ལྷེ་ཁུ་ག་རེ་ཟེར་ན། སྤྱི་ཚོགས་ཀྱི་ཞི་བདེ་དང་སྤྱི་ཚོགས་ལ་ཕན་པའི་གི་བྱ་བཟང་སྒྲུབ་ཡས་ཟེར་ཏེ་དེ་ཤ་བྱས་ན་བྱ་བཟང་སྒྲུབ་ཡས་ཟེར་གྱི་རོ་ཨོ་དེ། ཅི་ཡི་གི་ག་རེ་ཟེར་ན་རྣམ་དཀར་དགེ་བའི་ལས་སེ་པི་གོ་སི་ཡིན་ཅི་གི་ཁར་ཟེར་ན། དགོན་པ་ལ་མཆོད་མཇལ་ལ་འགྲོ་ཅེས་ག་རེ་ཟེར་ན་དཔེ་ཆ་གསུང་ཀློག་ཙམ་མ་ཡིན་པ་དང་དེ་དག་དགེ་བ་ཡིན་པར་བྱས་དེ་མ་ཡིན་པའི་ང་རང་ཚོའི་སྤྱི་ཚོགས་ནང་ལ་ལམ་ཀ་བཟོ་བཅོས་བྱེད་ལམ་འཕྲང་ལ་ང་ཚོའི་ལམ་ལམ་ཀ་དང་འཕྲང་དེ་འདྲ་བཟོ་བཅོས་བྱེད་དེ་ག་ནང་བཞིན་གི་བཟོ་ཅེས་ཟེར་ན་འདི་ཚོ་དམའ་སའི་དང་འདི་ཚོ་ཉམ་ཐག་འདི་ཚོ་ལ་ག་རེ་ཟེར་ན་སྦྱིན་གཏོང་བྱེད་འོ་འདི་འདྲས་ཀྱི་སྐོར་དུ་གཅིག་གསུངས་ཏེ་ད་དེ་ང་ཚོའི་མི་མང་གི་སྤྱི་ཚོགས་རང་གི་བདེ་དོན་ར། དེ་ག་ནང་བཞིན་གྱི་ང་ཚོས་ཀྱི་ཁྱིམ་ཚང་གཅིག་ལ་ཆ་བཞག་པ་ཡིན་ན་ལ་ཡང་ཕ་མ་རྒན་འཁོགས་དེ་དག་ནི་ང་ཚོས་ཀྱི་ཕྱིར་ཕུད་བྱས་ན་འགྲིག་གི་མ་རེད་ཟེར་དང་ཡང་མིན་ན་ག་རེ་ཟེར་ན་ཟས་དང་གོས་ཀྱིས་ཕོངས་དུ་བཅུག་ན་འགྲིག་གི་མ་རེད་གསུངས་ངེས་དེ་ད་དེ་འདྲའི་རིགས་ད་བོད་ལ་ཏོག་ཙམ་དཀོན་པོ་ཡིན་གྱི་རེད་དེ་ཡིན་ན་དེ་དག་ནི་ཡོང་བསྡད་ཡོད་རེད་ད་དེ་རྒྱ་གར་ལ་ཤུགས་རྒྱོབ་ཤོད་ད་ག་རེ་ཟེར་ན་དེ། མདོ་དང་དང་སེ་དེ་ཚོ་ལ་མང་པོ་ཞུགས་འདུག་པ་ག་རེ་ཟེར་ན་རྒྱ་གར་གི་སྲོལ་རྒྱུན་གི་རིག་གཞུང་ཆོས་ཀྱི་དང་འབྲེལ་བ་ཡོད་ཀྱི་ག་རེ་ཟེར་ན་བྲམ་ཟེ་ཟེར་མཁན་དེ་ཐོག་མ་ཨ་ནི་ནང་ལ་བསྡད་དེ་ནས་སློབ་སྦྱོང་ལ་འགྲོ་དེ་ནས་ཡང་ཁྱིམ་སོ་ཟིན་དེ་ནས་ཁྱིམ་ཚང་གཡུག་རྗེས་ནགས་གསེབ་ལ་འགྲོ་ཞེས་ཞིག་གི་ཁོང་ཚོ་རིམ་པ་ལུ་ཤིའི་འགྲོ་སྟངས་ལུ་ཟེར་ར་དེ་འདྲས་གི་ཤུགས་དེ་འདྲ་མཚམས་མཚམས་ཡང་ང་ཚོ་ལ་ཞུགས་པས་ཀྱི་ད་ནེ་པ་ལི་ད་དེ་འདྲས་ཤུགས་ཞུགས་འདུག་པ་ང་ཚོ་ལ་ཞུ་བས་གོ་ཡས་གི་ཆེད་དུ། ག་རེ་ཟེར་ན། ཕ་མ། དེ་ཚོས་ག་རེ་ཟེར་ན་སྤུ་གུས་ལྟ་སྐྱོང་ཡག་པོ་བྱེད་དགོས་ཀྱི་བསླབ་བྱ་རེད་པ་ག་རེ་ཟེར་ན། ཟས་ཡིན་ན་གོས་ཡིན་པ་ན་དེ་ཚོ་ཕ་མ་ལ་ཡག་པོ་སྤྲད་དེ་ཕ་མ་རྒན་གོག་ལས་ཀ་མ་ལྕོགས་དུས་སྐབས་སུ་དེ་ག་ནང་བཞིན་གྱི་ད་གཡོག་པོ་དེ་ཚོ་དང་ནི་ག་རེ་ཟེར་ན་ནང་མི་དེ་འདྲ་ག་རེ་ཟེར་ན་ད་དབང་པོ་སྐྱོན་ཅན་ཡིན་པ་ན་དེ་ཚོ་ལ་ག་རེ་ཟེར་ན་བདག་པོ་མ་སྤྲོད་བྱས་ན་འགྲིག་གི་མ་རེད་གསུངས་པས།

ཅོག་མ། ལྕོགས་མ་ཐུབ་པ་ཞིག་སྤྲད་དེ་བྱེད་དུ་བཅུག་དུས་སྐབས་སུ་ཁོ་དཀའ་ངལ་ཞེ་པོ་བྱས། ལྕོགས་ཐུབ་པའི་ལས་ཀ་བྱེད་ན་ཁོ་ཨོ་སུ་ཨོ་སུ་ག་རེ་ཟེར་ན། ད་རྒན་ལུག་ཅིག་ཁྲིད་དེ་རྒྱུགས་སི་ན་འདྲ། ནུས་པས་ལྕོགས་ཀྱི་ཡོད་རེད། ལྕོགས་མ་ཐུབ་པའི་ལས་ཀ་སྐུལ་ཡས་ཟེར་དེ་ཁྱོན་ནས་འགྲིག་གི་མ་རེད་གསུངས་ནས། བྱས་ཙང་འདི་ང་ཚོའི་སྤྱི་ཚོགས་ཀྱི་བདེ་རྩ་དང་འབྲེལ་ཡོད་ཀྱི་ག་རེ་ཟེར་ན། གཡོག་པོ་ཡིན་པ་ན་རེ་དེ་བཞིན་གྱི་དབང་པོ་མ་ཚང་བའི་མི་དེ་ཚོ་སོ་ཕྱིར་འབུད་བྱས་ན་འགྲིག་གི་མ་རེད་དེ་ཚོ་ལྟ་རྟོག་བྱེད་དགོས་རེད་གསུངས་ནས་དེ་ག་ནང་བཞིན་གྱི་ཕ་མ་རྒན་འཁོགས་འདི་ཚོ་ལ་ནི་ག་རེ་ཟེར་ན་ལྟ་རྟོག་བྱེད་དགོས་རེད་དེ་ཚོ་ག་རེ་ཟེར་ན་ཟས་གོས་ཕོངས་དུ་བཅུག་རྒྱུ་ཡོད་མ་རེད་དེ་ག་ནང་བཞིན་གྱི་ནི་ཁོ་གླེན་ཞིང་ལྐུགས་པ་དུད་འགྲོ་རེད་ང་ག་རེ་ཟེར་ན་ལྗིད་ཐལ་གྱི་འདུག་འཁྱོག་གི་མི་འདུག་ང་གྲོད་ཁོག་ལྟོགས་ཀྱི་འདུག་ཟེར་གི་དེ་སེམས་ཅན་ལ་དེ་འདྲས་ལབ་ཡས་མེད་པ་ཡིན་པ་སོང་ཙང་ད་དེ་ཚོས་དེ་ལ་ཚོད་དང་རན་པའི་སྒོ་ནས་ག་རེ་ཟེར་ན་ད་ཁལ་འགེལ་ཡས་ཀྱི་ད་དེ་ཚོས་ང་ཚོས་སྔོན་མ་རྟ་འུ་ལག་ཉེ་དུས་སྐབས་སུ་ད་གཞུང་གི་དཔོན་རིགས་ཕར་ཚུར་འགྲུལ་བཞུད་བྱེད་དང་ཡིན་ན་རེད་གཞུང་གི་ཅ་ལག་ཕར་ཚུར་འགྲོ་ཡིན་ན་རེད་ཚང་མ་ལ་ཁྲལ་དང་འུ་ལག་ལ་ཡི་རྒྱུགས་དུས་སྐབས་སུ་ད་ཁྲལ་ཟེར་དུས་སྐབས་སུ་ལག་པས་ཡར་སྤྲོད་དགོས་རེད་འུ་ལག་ལབ་དུས་སྐབས་སུ་གླ་མེད་ཀྱི་ངལ་རྩོལ་ཞེ་པོ་རྒྱུགས་དགོས་རེད་གླ་མེད་ཀྱི་ངལ་རྩོལ་རྒྱུགས་ཡས་དེའི་ཐོག་ལ་ད་ག་རེ་ཡོད་རེད་ཟེར་ན། མི་དང་ཕྱུགས་མི་ཕྱུགས་གཉིས་ཅག་གིས་ག་རེ་ཟེར་ན་ད་གླ་མེད་ཀྱི་ངལ་རྩོལ་རྒྱུགས་དགོས་དུས་སྐབས་སུ་ད་ནི་ག་ཤེད་པས་དེ་དེ་མི་ཐེག་བཞིན་དུ་མི་འཁྱོག་བཞིན་དུ་ག་རེ་ཟེར་ན་སྐད་ཆེ་ཡོང་ཡས་དེ་འདྲ་མང་པོ་ཡོད་རེད་པ་ད་འདི་ཚོ་ལ་དེ་ཚད་དང་རན་པ་དེ།

སྐུ་སྲུང་གི་འགན་ག་རེ་རེད། དམག་སྤྱིའི་འགན་ག་རེ་རེད་བས། ཨ་འདི་ཚོས་ཀྱིས། མི་དམངས་ལ་ལྟ་རྟོག་བྱེད་དུས་སྐབས་སུ་ག་འདྲ་བྱེད་དགོས་རེད་དཔེ་བྱས་ན་གྱོད་ཁ་མཆུ་སླེབས་པ་ན་ཐག་གཅོད་དེ་བྱེད་སྟངས་ག་འདྲ་བྱེད་དགོས་རེད་བས། དེ་ག་ནང་བཞིན་གྱིས་ཁྲལ་འུ་ལག་འདི་ཚོས་ལ་ནི། ཐོ་བཀོད་བྱེད་དུས་སྐབས་སུ་རྩིས་ཁང་ལས་ཁུངས་ཡིན་ན་འདི་ཚོས་ག་འདྲ་བྱེད་དགོས་རེད། དེ་ག་ནང་བཞིན་གྱིས་ས་མཚམས་སྲུང་སྐྱོབ་བྱེད་སྟངས་དང་རྒྱལ་ཁབ་ཀྱི་ཕྱི་སྲིད་དང་འབྲེལ་བའི་གནད་དོན་ཐོག་ལ་ལས་ཀ་ལ་ག་རེ་བྱེད་དགོས་རེད་བས། དེ་གི། ང་ཚོས་ཀྱི་དཔོན་རིགས་ཀྱི་སྒྲིག་གཞིའི་ཀྱི་གནད་དོན་ཅིག་དོན་ཚན་གསུམ་པ་འདི་ནང་ལ་གསུངས་འདུག་ཨ། དེ་ང་ཚོས་ཀྱི་དེ་ན་གཞུང་ཞབས་ཚོས་ཀྱི་བླང་དོར་སྒྲིག་གཞི་ལུགས་ཤིག་ཆགས་བསྡད་འདུག་ཨ། ད་དོན་ཚན་བཞི་པ་འདི། གཙོ་ཆེ་ཤོས་འདི་ག་རེ་ཟེར་ང་ཚོས་དེ། ད་སྔོན་མ་ཡིན་པ་ན་ད་འདི་ང་ཚོས་གང་འདི་ལ་བལྟས་སུ་འགྲོ་ས། གཞུང་གི་ག་རེ་ཟེར་ན་ད།

ཕག་རི་ལ་རྫོང་དཔོན་ལ་བསྐོས་པ་ཡིན་པ་ན་ཕར་ནས་ཚུར་གཞུང་གི་ཐོབ་ཐང་ཅིག་ཡོད་ར་གོ་ག་རེ་ཟེར་ན་རྫོང་དཔོན་དེ་གི་ལ་གཡོག་པོ་ག་ཚོད་འདུག་ཨ་ནི་རྫོང་དཔོན་དེ་ལ་ལས་རོགས་ག་ཚོད་འདུག་དེ་ལ་སོ་སོ་ལ་རྟ་ག་ཚོད་ཁྲིད་ཆོག་གི་འདུག་ཨ་ནི་སོ་སོ་ཅ་ལག་ཟེར་གི་རྟ་ག་ཚོད་ཁྲིད་ཆོག་གི་འདུག་དཔེ་བྱས་ན་རྟ་བཅོ་ལྔ་ཁྲིད་གི་ཡོད་ན་ཨ་ནི་ཁྱོད་གི་ག་རེ་ཟེར་ན་སྐྱག་རྫུན་བཤད་ཀྱི་རྟ་སུམ་ཅུ་ཚུད་འདི་ཐོབ་ཐང་ལ་རྟ་བཅོ་ལྔ་ཡོད་མ་རེད་མེད་ཚུལ་ཡོད་མ་རེད་དེ་མི་སེར་གི་རྩ་ནས་རྟ་སུམ་ཅུ་བཏང་ཤོག་ཟེར་ལབ་བྱས་ག་རེ་ཟེར་ན་དེ་གཞུང་འབྲེལ་ཡིན་མདོག་མདོག་བྱས་ཅི་འགྲོ་ཡས་ཅིག་ཡོད་རེད་པ་འོ་ད་འདི་འདྲས་ད་ཁོ་རང་གི་ཅ་ལག་བཀལ་དགོས་དགོས་ཁོ་རང་གི་ཚོང་རྒྱག་ཡས་ཀྱི་ཅ་ལག་དངོས་གནས་བྱས་ན་ཁོ་རང་གཞུང་གི་མི་ཡིན་པ་སོང་ཙང་གཞུང་དོན་སྒྲུབ་པ་གཞུང་གི་ལས་ཀ་དེ་མིན་ཚོ་སྒེར་གྱི་ལས་ཀ་བྱས་ཆོག་གི་མ་རེད་པ། ད་འདི་འདྲས་རིགས་ཇི་སྙེད་མང་པོ་ཞེ་པོ་ཅིག་བྱུང་ཡོད་རེད་དེ་འདྲས་བྱུང་ཡོད་དུས་སྐབས་སུ་ཨ་ནི་ཁོ་ཚོའི་བེད་དེ་ཨར་བེད་ཨར་ཀེ་དེ་འདྲ་ཞེ་པོ་བྱས་ཅི་བེད་དེ་ཚད་ལས་བརྒལ་བའི་ཀྱི་ག་རེ་ཟེར་ན་དཔེ་བཞག་པ་ཡིན་ན་ད་ཡིན་ཟུ་ད་མི་ཡིན་པ་ཡིན་ན་ལ་མི་བཅོ་ལྔ་ཅིག་གཞུང་གི་ཐོབ་ཐང་དེ་མི་བཅོ་ལྔ་ཡིན་ན་ད་ཁོ་རང་གི་ཕར་ཚུར་བཀལ་དགོས་དུས་སུ་མི་སུམ་ཅུ་གཏང་དགོས་ཀྱི་ཡོད་ཟེར་གི་འོ་འདི་འདྲས་ཀྱི་རྟ་དང་ཁལ་མ་ད་ཁལ་དེ་ཚོ་བས་ན་དཔེ་བྱས་ན་བཀལ་དུས་སྐབས་སུ་ཕག་རི་ནས་ལྷ་ས་བར་དུ་ཅ་ལག་འོར་ཡས་ལ་ཡིན་པ་ན་ད་ཕར་ནས་ཚུར་རྡོ་རྗེ་གླིང་ནས་ཐོན་རྒྱུའི་དཀར་ཡོལ་དེ་འདྲ་འོར་ཡས་ཡིན་པ་ན་ད་གཞུང་དང་ཁོ་རང་སྒེར་དང་གཉིས་ཆ་ཡིན་གྱི་རེད་པ། ཨ་ནི་ད་ལམ་ཀ་འདི་ཚོ་ལ་ཐང་འདི་ཚོ་ལ་རྟ་འདྲོགས་པ་ཡིན་པ་ཡིན་ན། ཨ་ནི་དཀར་ཡོལ་ཆག་འགྲོ་གི་དཀར་ཡོལ་ཆག་ན་ད་དངོས་གནས་བྱས་ན་ཁོ་ཁོ་རང་གི་དངོས་སུ་བཅག་ཡོད་མ་རེད་ཁོ་རྟ་འདྲོགས་གྱི་ཆག་ཡོད་རེད་དེ་ཡིན་ནའང་དེ་གི་རིན་པ་དོད་དེ་མི་མང་དེ་ཚོ་ལ་མི་སེར་དེ་ལ་ག་རེ་ཟེར་ན་ཁྲལ་འུ་ལག་རྒྱུག་མཁན་དེ་ལ་སྤྲད་དགོས་པའི་གི་གནས་ཚུལ་དེ་འདྲ་ཁ་ཤས་ཀྱི་ཅིག་བྱེད་དགོས་པ་རེད། ཨ་ནི་ཁ་ཤས་ཀྱིས་ཅ་ལག་ད་ཕར་ནས་ཚུར་བཏང་རྗེས་ཚུར་སླེབས་དུས་སྐབས་སུ་ཅ་ལག་མེད་པ་ཡིན་ན་ཚང་མི་འདུག་ཟེར་གི་སྐྱག་རྫུན་བཤད་ཅི་ཡང་མི་སེར་ཟ་སྙད་བྱེད་ཅི་དེ་འདྲས་ཀྱི་ལད་ངན་དེ་འདྲ་ཡོད་རེད་བྱས་ཙང་ད་འདི་ཚོའི་རིགས་ལ་སྔོན་མ་ཡིན་ན་ང་ཚོས་ད་ཟ་སྙད་བྱེད་ས་དང་མི་སེར་ལ་སྡུག་པོ་བཏང་ས་ཤུགས་ཆེ་ཤོས་དེ། རྟ་དང་ཁལ་མའི་ཀྱི་གནད་དོན་གྱི་ཐོག་ནས་མི་འུ་ལག་བཏང་ཡས་ཀྱི་དེའི་ཐོག་ལ་ག་རེ་ཟེར་ན་ཞེ་པོ་ཅིག་སྡུག་ཡོད་རེད་ད་དཀའ་ངལ་ལོ་ཞེ་པོ་ཡོང་གི་རེད་མི་སེར་ཚོ་ལ་ཨ་ནི་ག་རེ་ཟེར་ན་ཕར་ཚུར་ས་ཚིགས་གཅིག་ནས་གཅིག་བར་སྐྱེལ་དགོས་ཀྱི་རེད་པ། ད་འདིའི་ནང་ལ་ནི་མི་སེར་ག་རེ་ཟེར་ན་དེ་འུ་ལག་རྒྱུག་ག་འགྲོ་ཡ་དང་བྱེད་ཨ་ནི་མི་སེར་ཁ་ཤས་ལ་སེམས་ཅན་མེད་ན་གཞན་པ་ནས་གཡར་དགོས་ཆགས་གི་རེད་པ་ཨ་ནི་ད་དེ་དེ་རིང་ཡར་འགྲོ་ན་སང་ཉིན་མར་ཡོང་གནངས་ཉིན་ཡང་མི་གཞན་པ་སྐྱེལ་དེ་འདྲ་སེ་ཕར་ཚུར་ཤོག་སྐྱེལ་དུས་སུ་ད་ང་ཚོས་གི་ཅིག་ཅུ་རྒྱ་མིས་གི་ཟོས་རྒྱུ་ད་ག་རེ་ཟེར་ན་དམངས་གཞས་ལུས་སོ་དེའང་འདྲ་པོ་ཞེ་པོ་ཡོད་རེད་གཡོག་བྱུང་མི་གཡོག་རྒྱུག་ནི་རྒྱུག་རྒྱུག་རང་ལ་རྒྱུག་རྒྱུག་རང་ལ་ཟས་སོང་ཟེར་ཅིག་དངོས་གནས་གི་དངོས་མེད་གི་ང་ཚོས་ཁྲལ་པ་མི་རེད་དཔེ་དཀའ་ལས་ཡོད། ཞེ་པོ་ཅིག་ཁྲལ་འུ་ལག་རྒྱུགས་མ་ཚར་བའི་དཔེ་དཀའ་ལས་འདུག་བ། དཔེ་བཞག་བྱས་ན་ང་ཚོས་གི། རྒྱ་གར་ལ་ཡོད་སྐྱོ་གི་རྒྱ་ཁམས་པ་སི་ཉེ་སོ་ར་དང་འདི་ཚོས་ཁྲལ་མང་པོ་ཅིག། བོད་ནས་ཚུར། ཁྲལ་འུ་ལག་རྒྱུགས་མ་ཐུབ་བྱས་བྲོས་ཤ་སྐྱོ་དེ་འདྲ་རེད་འདུག་བ། དར་རྗེ་གླིང་རྒྱལ་རྒྱུད་བཀའ་བློན་སྦུག་རྒྱལ་རྒྱུད་དེ་ཚོ་ལ་ལན་ཕར་ཚུར་ན་དེ་ཀོ་ལི་དེ་འདྲ་རྒྱུགས་བསྡད་ཅིག། བྱས་ཙང་འདིས་གི་དཀའ་ངལ་ཞེ་པོ་ཡོད་རེད་ད་འདིའི་ཐོག་ལ་རྒྱལ་བ་རིན་པོ་ཆེ་དམིགས་བསལ་གི་དམ་བསྒྲགས་ཞེ་པོ་གནང་ཅིག། ག་ཚོད་ཅིག་མི་སེར་ལ། ཁྲལ་སྐུལ་སྐུལ་མེད་ཁྲལ་བཀལ་ནས་བསྡུ་མ་དགོས་པ། ག་ཚོད་ཅིག་འུ་ལག་བཀལ་ནས་རྒྱུག་མ་དགོས་པ་བྱས། སེམས་ཅན་ཡིན་པ་ཡིན་ན་རེད་མི་ཡིན་ན་རེད་དེ་ཚོ་མར་ལྷོད་ལྷོད་བྱས། ཅི་ད་ཉི་མ་རྟག་པར་ཞིག་ཉི་མ་གནམ་ལ་སྐྱེ་ཚེ་དེ་འདྲས་ཀྱི་འུ་ལག་རྒྱུག་རྒྱུག་ག་ན་ནི་སོ་སོའི་འཚོ་བ་དེ་ག་འདྲས་སེ་སྐྱེལ་དགོས་རེད་དེ་སྐྱེལ་ཡོད་མ་རེད་ཁོ་གླ་ཆ་སྤྲད་ཀྱི་ཡོད་མ་རེད་འུ་ལག་རེད་བ་བྱས་ཙང་འདིས་ཀྱི་དཀའ་ལས་ཞེ་པོ་ཡོད་འདུག་གསུངས་ད་དེ་ཚོ་ཚང་མ་ལོ་ཟླ་བ་གསུམ་ཟླ་བ་གསུམ་ལ་ནི་རྩིས། ཀྱང་ཡང་དེ་ལས་བཟོས་གནང་ཡོད་རེད་བ་ང་ཚོའི་རྩིས་ཁྲའི་ག་རེ་ཟེར་ན་དེ་ཞིབ་བཤེར་བྱེད་ལུགས་ཤིག་སྔོན་མ་ཡིན་ན་དེ་འདྲ་རྩིས་ཁྲའི་ཞིབ་བཤེར་སོགས་ཡོད་ས་མ་རེད་ལམ་ཡིག་ཅིག་བཏང་དེ་ག་རང་ཡིན་ཟེར་བ་ད་ལམ་ཡིག་དེ་ཡང་ནི་མེད་དེ་ཁོ་ཚོས་སྐྱག་རྫུན་བཤད་བྱས་ཅིག་དཀའ་ངལ་ཞེ་པོ་ཅིག་བཟོས་བསྡད་དགོས་རེད་འོ་ད་དེ་གང་ག་རེ་ཟེར་ན་དེ་ཡངས་པོ་བྱས་དང་གང་གུ་དུད་པོ་བྱས་ད་དཔེ་བཞག་ན་ང་ཚོས་ཀྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཀྱི་ཤུགས་རྐྱེན་ཡིན་གྱི་རེད་ལུང་ཤར་རྡོ་རྗེ་ཚེ་རྒྱལ་གྱི་སྐྱིད་ཕྱོགས་ཀུན་མཐུན་ལ་ནི་བཙུགས་ཡོང་དུས་སྐབས་སུ་ལུང་ཤར་གྱི་བསམ་ཚུལ་ལོ་གཅིག་དེ་བཏོན་ཡོད་རེད་གཞུང་གི་སྐུ་དྲག་དེ་ཚོ་ལ་སྒེར་གྱི་རྟ་དགོས་ཀྱི་འདུག་ཟེར། ཨ་ནི་ས་གནས་སོ་སོ་ལ་མགྲོན་ཁང་བཟོ་དགོས་ཀྱི་འདུག་ཟེར། དེ་བྱས་པ་ཡིན་ན་སྒེར་གྱི་རྟ་ཡོད་པ་ཡིན་ན་ཨ་ནི་མི་མང་ལ་འུ་ལག་སྐུལ་ཡས་ཟེར་དེ་ཡོད་མ་རེད་བ། སྐྱག་རྫུན་བཤད་ཨ་ནི་ས་གནས་སོ་སོ་བའི་བབས་ཚུགས་ཀྱི་མགྲོན་ཁང་ཟེར་ན་འདྲ་གཞུང་ཁང་ལོ་བཟོས་པ་ཡིན་ན་ཨ་ནི་བདེ་བླག་གི་རང་འདས་ཀྱི་ནི། སྔོན་མ་ཡིན་ན། ས་གནས། དཔོན་རིགས་ཅིག་ས་གནས་ལ་ཡོང་བ་ན། མི་ཚང་ཅིག་གི་ནང་ལ་བསྡད་དགོས་རེད། ད་དེ་ནི་ཟ་རྒྱག་བཅུ་གསུམ་འདྲ་མི་འདྲ་བྱེད་དགོས་རེད། འདི་མེད་དུས་སྐབས་སུ། ད་དེང་སང་ང་ཚོས་དེང་སང་འགྲོ་སྟངས་རང་གཞུང་གི་མོ་ཏྲ་བཏང་གཞུང་གི་བེད་དེ་གཞུང་ལས་ཁང་དེ་ལ་ཅིག་བསྡད་ཡ་མ་གཏོགས། དཔེ་བྱས་ན་གཞིས་ཆགས་ཅིག་ལ་འདི་ནས་མར་སྤྱི་འཐུས་ལུ་བཀའ་བློན་ཅིག་འགྲོ་བ་ཡིན་ན། ཁོ་མེད་དེ་གཞིས་ཆགས་བེད་ལ་དགོས་པའི་འགྲོ་བ་ཡིན་ན། གཞུང་གི་ཁང་པ་དེ་ནང་ལ་བསྡད་ཀྱི་རེད་གཞུང་གི་མོ་ཏྲ་བཏང་ཡ་རེད་མ་གཏོགས་མི་མང་ལ། དོ་ཕོག་ཁྱོན་ནས་ཡོད་མ་རེད་བ། རེད་རེད། ད་སུན་གཙེར་བཟོ་གི་ཡོད་མ་རེད་བ། འོ་ད་དེ། ལའོ་ལའོ། དེ་ལྟ་བུ་ཅིག་རྒྱལ་བའི་ག་རེ་ཟེར་ན། ལུང་ཤར་གྱི་འཆར་གཞི་བཏིང་ཡོད་རེད་དེ། བྱས་ཙང། རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་དང་འབྲེལ་རྒྱུ་འབྲས་ཀྱི་དཀའ་ངལ་དེ་མང་པོ་གཟིགས་ཞིབ་མི་མང་གི་བདེ་རྩའི་གི་དཀའ་ངལ་དེ་མང་པོ་གཟིགས་ཞིབ་མདོར་བསྡུས་ནས་བཤད་ན། དཔོན་རིགས་ཚོས་ཀྱི་མི་མང་གི་བདེ་རྩའི་ཐོག་ལ་ལྟ་རྟོག། ཚད་ལས་བརྒལ་བའི་གྱི་སྡུག་པོ་བཏང་ཡ་དེ་འདྲ་མ་ཡོང་བའི་ཆེད་དུ་འདི་ཚོ་ལ་དམ་དྲག་གནང་བྱས་ཨ་འདི་ཚོ་ཟླ་བ་དྲུག་དྲུག་ནས་ག་རེ་ཟེར་ན་ཞིབ་འཇུག་བྱེད་ཀྱི་ག་རེ་ཟེར་ན་བཀོད་སྒྲིག་གནང་འདི་ད་ཁོ་ཟླ་བ་དྲུག་དྲུག་ནས་རྩིས་ཁྲ་ཞིབ་འཇུག་བྱེད་ཡ་འདུག་གོ་གསོན་ནི་ཁོ་དེ་ག་རང་གི་ག་རེ་ཟེར་ན་ཟླ་བ་དྲུག་གསུམ་གྱི་གལ་སྲིད་དེ་ལས

སྒེར་པ་སྐུ་དྲག་གི་མི་སེར་དང་དུད་འགྲོ་དང་ས་ཆ་གཅིག་དེ་ག་ནང་བཞིན་གྱི་ཆོས་སྡེ་བླ་བྲང་ཁག་གི་མི་སེར་དང་ས་ཆ་གཅིག་ཟེར་ང་ཚོས་གི་མི་མང་དེ་དང་མི་མང་གི་བདག་དབང་བྱེད་པའི་ག་ན་ད་ས་ཞིང་དང་དུད་འགྲོ་དེ་ས་ཞིང་དང་དུད་འགྲོ་ཟེར་དུས་སྐབས་སུ་བོད་གི་སྔོན་མའི་གི་ཐོན་དཔལ་འབྱོར་གི་ཡོང་ཁུངས་ཡོང་ཁུངས་གཙོ་ན་གཙོ་བོ་དེ་ག་རེ་ཟེར་ན་ཞིང་འབྲོག་གཉིས་རེད་དུད་འགྲོ་དེ་འབྲོག་པའི་གི་རེད་ས་ཆ་དེ་ཞིང་ཁ་དེ་ཨ་ནི། ཞིང་པའི་རེད་བ། ས་ཆ་དེ་ཚང་མ་ཁོ་ཚོར་བདག་གི་ཡོད་ཟེར་གི་འགྲོ་སྟངས་དང་ལམ་ལུགས་ཁོ་རང་དེ་འདྲའི་ལུགས་ཅིག་ཆགས་བསྡད་བ་རེད་ད་དེ་དངོས་ཡོད་གནས་ཚུལ་རང་རེད། བྱས་ཙང་དེ་འདྲ་ཆགས་ཡོད་དུས་སྐབས་སུ་ས་ཆ་སྟོང་པར་བལྟས་ཚོད་ན་དེ་ལ་ཁོ་ཚོས་གི་སོ་སོ་ཡང་ག་རེ་ཟེར་ན་ཞིང་ཁ་མ་བཏབ་ཨ་མི་ཡིས་ཅིག་བལྟས་ཏེ་མི་མང་མི་སེར་དེ་ཚོས་ཁྲལ་བ་དེ་འདྲས་གི་ཅིག་བཏབ་ཚུལ་ལུ་བྱས་པ་ན་དེ་ལ་ག་རེ་ཟེར་ན་དེ་མ་སྤྲད་བྱས་ཁོ་རང་གི་ས་ཆ་དེ་བདག་པོ་ད་ང་ཚོས་མི་ལའང་མ་སྤྲད་སོ་སུས་ཡང་མ་བྱས་དུས་སི་ས་ཤི་ས་ཆ་མང་པོ་ཞིག་བེད་མེད་ལས་དུས་སི་བསྡད་བསྡད་ཡོད་རེད་པ། ད་དེ་ག་ནང་བཞིན་གྱི་ག་རེ་ཟེར་ན། ཁོ་རང་ད་གཞུང་གཞུང་རང་རེད་ད་གཙོ་བོ་དེ། སྒེར་པ་དང་ཨ་ནི་ལྷག་པར་དུ་ཆོས་གཞིས་དེ་ཚོ་རུ། འདི་ཚོའི་གྲས་ཀྱི་ཨ་ནི་འདུག་སོ་དབང་ཆ་ཟིམ་དེའི་ལུགས་ཞིག་མན་ཚོ། སོ་སོ་ཡར་རྒྱས་བཏང་ཡས་ཀྱི་བསམ་བློ་རུ་ཅིག་བཏང། ད་ཅོག་གི་ཡ་གྱི་སྨ་ར་ཁོ་རང་ཚོ་རྒྱ་ཆེ་དྲགས་རྗེས། དེ་འདྲས་ཀྱི་བྱས་རྗེས་ཨ་ནི། ང་ཚོས་ཀྱི་ས་ཞིང་མང་པོ་ཅིག་ག་རེ་ཟེར་ན་ས་ཆ་མང་པོ་ཞིག་བེད་མེད་དང་ཨ་ནི་ག་རེ་ཟེར་ན་རྩི་ཤིང་ནགས་ཚལ་དེ་ཚོ་བཙུགས་ཡས་ཀྱི་ཐོག་ལ་ག་རེ་ཟེར་ན་ཅིག་སྟོང་པ་ས་ཆ་མང་པོ་དངོས་གནས་སྐྱེ་ས་དེ་ཚོ་ལ་བཙུགས་ཡས་དེ་ཚོ་ལ་སྟོང་པ་ལྷག་དེ་ཅུག་ཅིག་གནས་ཚུལ་མང་པོ་སོང་རྗེས་རྒྱལ་བ་རིན་པོ་ཆེས་ད་བོད་པའི་ཀྱི་དཔལ་འབྱོར་གྱི་གནད་དོན་དེ་ཡར་རྒྱས་གཏོང་དགོས་ཀྱི་ཡོད་ན་ས་ཞིང་འདེབས་ལས་དང་སྐྱེ་ཤིང་བཙུགས་ཡས་དེ་གལ་ཆེ་བ་ཞེ་པོ་ཅིག་གནང་རྗེས་ཨ་ནི་ས་ཆ་སྟོང་པ་ག་འདྲ་ཡོད་པ་ན་དེ་ལ་སུས་ས་ཆ་བཏབ་པ་ཡིན་ན་འགྲིག་གི་ཡོད་ཟེར་བཀའ་དེ་གནང་ཡོད་རེད་ཨ་ལོ་གསུམ་ཁྲལ་སྤྲད་དགོས་མེད་ས་སློག་བརྒྱབ་བྱས། ད་དེ་ནས་ཨ་ནི་མི་མང་གཉིས་ཀྱི་ཁྲལ་པ་དེ་ཚོའི་གི་ཞེ་པོ་ཅིག་ཡ་སེམས་ཤུགས་འཕར་བྱས་ད་ཁོ་སོ་སོ་དེ་ཤ་ཆེ་ན་ང་ཚོའི་སྒེར་བདག་སོ་སོར་རག་གི་ཡོད་རེད་པ་ཨ་ནི་མི་མང་ཚོས་གི་ཡ་ག་རེ་ཟེར་ན་གཅིག་ནས་འཚོ་བ་ལ་ལྟ་རྟོག་བྱུང་པ་དང་གཉིས་ནས་ག་རེ་ཟེར་ན་མི་མང་གི་འཚོ་བ་ཡར་རྒྱས་འགྲོ་ན་གཞུང་ཁོ་རང་ག་རེ་ཟེར་ན་ཕྱུག་པོ། ཆགས་འགྲོ་ཡས་དང་གཞུང་གི་དཀའ་ངལ་སེལ་འགྲོ་གི་རེད་པ་ཨོ་འདི་གི་གནད་དོན་དེ་བྱུང་རྗེས་ཨ་ནི་ང་ཚོས་ཀྱིས་ལོ་གསུམ་ག་རེ་ཟེར་ན་ཁྲལ་ཆག་བྱས་ལོ་གསུམ་ནས་ནི་ཕེ་ཡི་ཏའི་ས་ཞིང་གི་ཐོན་འབབ་དེ་ལ་གཞིགས་པའི་ཀྱི་དཔེ་སྟོན་བྱས་ཡིན་ཟེར་ཞོར་རེད་ད་སྔོན་མ་ང་ཚོས་ཡང་ས་ཞིང་འགའ་ཤས་ཤིག་ཐོན་འབབ་ལ་གཞིགས་པས་བསྡུ་གི་མ་རེད་སྔོན་མ་ས་ཞིང་དེ་དཔེ་བཤད་ན་འབྲུ་ཅིག་ག་རེ་ཟེར་ན་རྒྱ་མ་ཉི་ཤུ་རྩ་ལྔ་ཐོན་སའི་ཀྱི་ས་ཞིང་ཅིག་ནང་ལ་སེར་བ་བརྒྱབ་པ་དང་ཆུ་ལོག་རྒྱུགས་བྱས་ས་ཞིང་མར་ཅིག་གི་ཅིག་ཕྱེད་ཀ་ས་ཁྱེར་བ་དང་འབུ་ཤོར་བ་དང་འདྲ་མི་འདྲ་ཡོང་གི་རེད་པ་དེ་ཚོ་ལ་རྩིས་ཁྱོན་ནས་མེད་པའི་སྔོན་མ་ཉི་ཤུ་རྩ་ལྔ་རྒྱ་མ་ཉི་ཤུ་རྩ་ལྔ་ཐོན་དགོས་ན་དེ་ག་རང་རྟག་པ་འོ་ད་སད་བརྒྱབ་པ་ན་སེ་ར་བརྒྱབ་ན་ཆུ་ལོག་རྒྱུགས་པ་ན་ག་རེ་བྱས་ན་འབུ་ཤོར་ན་ག་རེ་ན་རྟག་པ་དེ་སྤྲད་དགོས་ཡོད་ཟེར་གྱི་ཡོད་རེད་བྱས་ཙང་ང་ཚོས་དཔེ་བཤད་ན་འབྲོག་པ་ཚོ་ལ་ག་རེ་ཟེར་ན་དེ། ཟོག་སེམས་ཅན་དེ་ཚོ་ཕར་ད་དེ་ལ་བོགས་མ་བཏང་བཞག་པའི་དུས་སྐབས་སུ་དེ་ཚོ་ན་སྐྱེ་མེད་འཆི་མེད། སྐྱེ་ཡ་ཡང་མེད་འཆི་ཡ་ཡང་མེད་ཟེར་གི་འདི་འདྲས་ཀྱི་སྐོར་རྟོགས་བྱོས་ད་དེའི་མི་སེར་ལ་དཀའ་ངལ་ཞེ་པོ་འཕྲད་གི་ཡོད་རེད་ག་རེ་ཟེར་ན་ལུག་སྟོང་ཅིག་བྱས་ཡོད་ན། ག་རེ་ཟེར་ན་གངས་སྐྱོན་དེ་འདྲས་སེམས་ཅན་ཤི་བ་ཡིན་ན་རྩ་སྟོང་ལ་འགྲོ་བ་ན་ད་འབྲོག་པ་འདི་གི་ཁྲལ་པ་འབྲོག་པ་འདི་གི་ལུག་སྟོང་དེ་ཡང་སྒྲུབ་དགོས་ཀྱི་ཡོད་རེད་དངོས་གནས་བྱས་ན་ཁོ་རང་བྱུང་ཁམས་ཀྱི་གནོད་སྐྱོན་གི་ཅིག་བྱས་ཀྱོ་ཅོ་ར་དེ་ཚོ་ལ་བསམ་བློ་ཁྱོན་ནས་ང་ཚོས་ཅིག་བཏང་གནང་གི་ཡོད་མ་རེད་འོ་བྱས་ཙང་ད་འདི་འདྲས་ཀྱི་དཀའ་ངལ་མང་པོ་ཡོད་དུས་སྐབས་སུ་དེ་ད་ཨཱ་ནི་ས་ཞིང་འདི་ཚོ་ག་རེ་ཟེར་ན་ཡར་རྒྱབ་ཆོག་ཡས་དང། ཨཱ་ནི། རྩི་ཤིང་ག་པར་བཏབ་ས་ཡོད་ན་དེ་ལ་སོ་སོས་བཏབ་ན་འགྲིག་གི་ཡོད་གསུངས་པའི་ཀྱི་དེ་འདྲས་ཀྱི་སྲིད་ཇུས་ཞིག་དང་སྐུ་དབང་ཞིག་མར་ག་རེ་ཟེར་ན་མི་མང་ཚོ་ལ་སྤྲད་ཡོང་དུས་སྐབས་སུ་འདིས་ཀྱི་མི་མང་ཚོས་ཀྱི་ག་རེ་ཟེར་ན་ཨ་འཇོག་གི་གནད་དོན་ཐག་གཅོད་བྱེད་ཡས་དང་མི་མང་ལས་ཀའི་ཧུར་བརྩོན་རང་བཞིན་དེ་ཤུགས་ཆེ་རུ་འགྲོ་ཡས་དང་ཡུལ་དབུས་ག་རེ་ཟེར་ན་ཤིང་ནགས་འཛུགས་སྐྲུན་བྱེད་ཡས་དེ་ཁོར་ཡུག་དང་འབྲེལ་བའི་ཡུལ་ལྗོངས་མཛེས་ལྗོངས་དང་འདི་ཚོའི་ཐོག་ལ་ནི་ཁོར་ཡུག་དང་འབྲེལ་བའི་ཐོག་ལ་ནི་ཞེ་པོ་ཅིག་ཕེབས་ཀྱིས་ད་ད་དེ་ཚོ་གྲས་རྒྱལ་བ་རིན་པོ་ཆེ་གིས་རྒྱལ་བ་རང་གི་རྩ་ཚིག་སི་ཏུ་ཀུ་སུ་ཏཱ་ག་ལ་ལག་ལེན་ངེས་པར་དུ་བསྟར་དགོས་རྒྱུ་གི་ད་དེར་བ་དོན་ཚན་ཡིན་པ་སོང་ཙང་འདི་ཚོ་གྲས་ལག་ལེན་བསྟར་བ་ཡིན་པ་སོང་ཙང་ཨ་ནི་ཕྱིས་ཀྱི་ང་ཚོས་གིས་ད་ཕྱི་ལོ་ཆིག་སྟོང་དགུ

དེ་འད་ཅིག་སྟོན་གནང་ཡོག་རེད་ལ། སོང་ཙང་ཏག་ཏག་ཡང་འདི་དང་འབྲེལ་ཡོད་ཀྱི་ད་ང་ཚོ་གོང་ལ་ཡིན་ན་སྟོབས་ལགས་ཀྱིས་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ཡིན་ནའི་འདིའི་ཐོག་ལ་ཡང་ཁ་སྣོན་གི་ཚུལ་དུ་ནི་ང་རང་ཚོ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔའི་ལོ་ལ་རྒྱལ་བ་རིན་པོ་ཆེ་ནས་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་པ་དང་རྩ་ཚིག་དོན་ཚན་ལྔ་དེའི་སྐོར་ལ་ངོ་སྤྲོད་གནང་པ་ཅི། ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔའི། བཅོ་ལྔ་མཆོད་པའི་དགོང་དྲོ་བཅོ་ལྔ་མཆོད་པ་ལ་ནམ་རྒྱུན། རྒྱལ་བ་རིན་པོ་ཆེ་དགོང་དག་མཚན་ནག་གུང་ཕེབས་ཁྲི་ནག་སྐྱ་ནི། གཡས་གཡོན་གང་ག་དམག་མི་བཀྲམ་མཚན་ནག་གུང། ཆུ་སྲིད་ལི་ཞགས་དབལ་ཆུ་གནང་གི་རེད། འདི་རྒྱལ་བ་ཚང་མའི་ཐུགས་ལག་མ་རབ་གཅིག་རེད། འདི་འདྲའི་ཆུ་ནག་འདི་ནག་ངའི་སྒང་ལ། མཇལ་ཁ་ཞུ་མཁན་གང་ག་ལོག། ཐག་པ་བཏང་ཐག་པའི་ཕྱི་དེ་གའི་དེ་སྡོད་དགོས་རེད་མ་གཏོགས་ཅི། ཐག་པའི་ནང་ལ་ཡོང་ཆོག་གི་མ་རེད། མཆོད་པའི་སྐུ་རྒྱབ་འདི་གའི་དེ་ལ་དམག་མི་བཀྲམ་བཞག་པ་རེད་དམག་མི་བཀྲམ་ནས་མཆོད་པའི་སྐུ་རྒྱབ་ཏུ་ཕར་མི་ངན་རུམ་འདི་བྱས་ཡོང་བསམ་ནས་དམག་མི་བཀྲམ་ནས། མཆོད་པ་སོ་སོའི་བདག་དགོས་བའི་སྲུང་དགོས་རེད་ལབ་དམག་མི་བཀྲམ་བྱ་བར། མཆོད་པའི་སྐུ་རྒྱབ་འདི་གའི་དེ་ལ་དམག་མི་བཀྲམ། ཞལ་མཇལ་ཞུ་མཁན་འདི་གའི་མཆོད་པའི་མདུན་འདི་གའི་དེ་ཐག་པ་བཏང་ནས་ཞལ་མཇལ་ཞུ་དགོས་རེ། མ་གཏོགས་ཅི། ཐོག་ཁ་དང་སྒེའུ་ཁུང་ནང་ནས་ཁྱོན་ནས་བལྟས་ཆོག་གི་མ་རེད། ད་དེ་བྱས་ཙང་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་བའི་སྒང་ལ། རྒྱ་མིའི་ཟ་ཁང་གཅིག་གི་ཐོག་ཁའི་སྒེའུ་ཁུང་ཁྲ་མའི་ནང་ནས་མི་དྲུག་བལྟས་པ་འདྲ་འདུག་ག། ཨ་འདི་ནམ་རྒྱང། ཞལ་ངོས་རྩད་གཅོད་ཐོན་ནས་ཨ་འདི་ག་རེ་རེད། རྩད་གཅོད་ཐོན་པའི་སྐབས་ལ་ཨ་ནི་ཟ་ཁང་མི་དྲུག་ཟིན་པ་རེད་དེ་ཨམ་བན་གྱི་མི་གི་ལས་བྱ་དཔོན་པོ་དེ་འདྲ་རེད། ཨ་ནི་ང་ཚོ་བོད་པས་ཁོ་ཚོ་དེ་བལྟས་ཆོག་གི་མ་རེད་ལབ་ནས་ཨ་ཁ་དང་ཞལ་ཐུག་ནས་ཁོ་ཚོ་བཤད་ས་མ་བྱུང་ཨ་ནི་ཁོ་ཚོས་བལྟས་པ་རེད་བྱས་ནས་ཟ་ཁང་གིས་ཁོ་ཚོ་རྩིས་སྤྲད་པ་རེད། རྩིས་སྤྲད་ཙང་རྣམ་རྒྱང་བཀའ་ཤག་དང། ལྟ་འདི་ག་ནི་ཚོགས་ཆེན་ཞལ་ངོ་ཡོག་རེད་སྨོན་ལམ་སྤྱི་ཁྱབ་ཟེར་མཁན་ཅིག་ཡོག་རེད།

ཞུས་པ་ད་འདི་ཉན་གྱི་ཡོད་མ་རེད་ཨ་ནི་བོད་མི་མང་ཁོང་ཁྲོ་ལངས་ནས་ཨ་ནི་ཨམ་བན་དེ་གའི་ལས་ཁུངས་གཏོར་གི་ཡིན་ཟེར་བྱས་ནས་ལྟ་དེ་ཚོ་སྨོན་ལམ་སྒང་ལ་བ་ད་ཤུགས་ཞེ་དྲག་ཡོད་རེད་དགེ་འདུན་པ་ཚོས་བྱས་ཙང་དེ་འདྲས་བྱས་པའི་རྐྱེན་རྐྱེན་གིས་ཨ་ནི་ཨམ་བན་གྱིས་དགོངས་དག་ཐུགས་བདེན་ཞུས་པ་རེད་སྨོན་ལམ་ལ་དགོངས་དག་ཐུགས་བདེན་ཞུ་ཡག་ད་ཨ་ནི་དཔོན་པོ་དེ་ག་དེ་ནམ་རྒྱང་མར་རྒྱ་ནག་ལ་རྒྱང་འབུད་བཏང་རེད་ད་འདི་གང་ཡིན་ཟེར་ན་དེ་ཚོ་བལྟས་བལྟས་བཀག་ཡག་དེ་འདི་ཡིན་ད་རྒྱ་མིས་ཟེར་ན་བོད་བོད་ནང་ལ་དེ་ཞེ་པོ་ཅིག་ཡོད་ཟེར་གི་ཡོད་རེད་པ་ད་སྒེའུ་ཁུང་ནང་ནས་བལྟས་ཆོག་པའི་དབང་ཆ་ཡོད་མ་རེད་ཁོ་ཚོས་རྒྱལ་བ་རིན་པོ་ཆེ་གཟིགས་སྐོར་ཕེབས་དུས་སྒེའུ་ཁུང་གི་ཁྲ་མའི་ནང་ནས་མར་བལྟས་ཆོག་པའི་ལུགས་སྲོལ་གཙང་མ་ཡོད་མ་རེད། མཐའ་མ་རྒྱ་མིའི་དཔོན་པོ་དོ་བདག་རང་བོད་པའི་ཁྲིམས་འདི་བས་རྒྱལ་བ་རིན་པོ་ཆེ་དེ་ཕར་ཕེབས་པའི་སྒང་ལ་ཁྱོན་ནས་རང་འདི་བྱས་ཆོག་གི་མ་རེད། གལ་ཆེན་པོ་བྱས་ནས་རྒྱག་ཡག་འདི་འདི་འདྲ་ཡིན་རྒྱ་མི་རྟག་པ་རེད་ཞེས་གཅིག་གིས་ད་བོད་ནང་ལ་དབང་ཆ་ཡོད་ཅིག་ཟེར་གྱི་འདུག་བྱས་ཙང་དེའི་ནང་ལ་ད་རྒྱ་མིའི་དབང་ཆ་ཡོད་མེད་བསྟན་ཡག་འདྲ་པོ་ཅིག་ལ་འདུག་སེ་རྒྱབ་པ་འདི་འདྲ་རེད། ད་རྒྱལ་བ་རིན་པོ་ཆེ་དགུང་ལོ་ཉི་ཤུ་ཕེབས་ཡོག་རེད་ད། ཕེབས་ཤིང། མདོ་སྔགས་གཞུང་ལུགས་ཀྱི་ཐུགས་གཉེར་གསན་བཞེས་དང་བསླབ་གཞི་ཡོངས་རྫོགས་དགེ་སློང་གི་སྡོམ་བཞེས་བཅས་ལེགས་པར་གྲུབ་པས་ད་ཆ་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་རྒྱུ་ཐུགས་རྗེ་ཆེ་བ་ཞིག་བོད་ལྗོངས་སེར་སྐྱ་མཆོག་དམན་སྤྱི་དང་ལྷག་པར་གནས་ཆུང་ཆོས་རྒྱལ་ཆེན་པོས་ལུང་གི་སྐུལ་མ་ཡང་ཡང་ཞུ་གནང་མཛད་པར་བརྟེན་ཤིང་ལུག་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ་རེད། ཟླ་བ་དགུ་པའི་ཏ་རིག་ཉི་ཤུ་རྩ་དྲུག་ཡིན་པ་འདྲ། བོད་པའི་ཤིང་ལུག་ཟླ་བ་བརྒྱད་པའི་ཚེས་པ་བརྒྱད་རེད། འདིའི་ཉིན་གང་དེ་ཨ་ནི་རྒྱལ་བ་རིན་པོ་ཆེས་ལུགས་གཉིས་ཀྱི་ཐུགས་འགན་བཞེས་ཡོད་རེད་རྒྱལ་བ་ད་སྐུ་ཕྲེང་བཅུ་གསུམ་པ་དེ་ཆོས་སྲིད་ལུགས་གཉིས་ཀྱི་ཐུགས་འགན་བཞེས་ཡ་འདུག་ད་དུས་ཚེས་རང་འདི་འདྲ་ཞིག་རེད་ཕྱོགས་མཚུངས་བོད་ལྗོངས་རྒྱལ་ཁྱབ་ཚང་མ་བླང་དོར་བྱེད་སྒོའི་སྦུག་དམ་རྩ་ཚིག་དོན་ཚན་ལྔ་པ་ཞིག་བསྩལ་བ་རེད་ས་ད་རྒྱལ་བ་རིན་པོ་ཆེས་ལུགས་གཉིས་ཀྱི་ཐུགས་འགན་འདུག་ཟེར་བཞེས་པ་ད་ག་ཨ་ནི་བོད་ཡོངས་རྫོགས་ལ་རྩ་ཚིག་དོན་དོན་ཚན་ལྔ་ཡོད་པ་ཞིག་བཏང་བ་རེད་དོན་ཚན་དང་པོ་དེ་ར་སས་གཙོས་མཐའ་འདུལ་ཡང་འདུལ་རུ་གནོན་ཀྱི་གཙུག་ལག་ཁང་སོགས་ལ་མཆོད་རྒྱུན་རྣམས་མི་ཉམས་གོང་འཕེལ་དང། གཙུག་ལག་ཁང་ཉམས་གསོ་གཅེས་སྤྲས་དགོས་སྐོར་སོགས་དོན་ཚན་གཉིས་པ་རིས་མེད་དགེ་འདུན་གྱི་སྡེ་རྣམས་ཀྱི་འཆད་ཉན་དང་འདུལ་ཁྲིམས་ཀྱི་སྐོར་མི་དུད་རྣམས་ནས་དུས་ཆེན་ཁག་ལ་རྣམ་དཀར་བྱེད་དགོས་དང་ཕ་མ་རྒས་འཁོགས་བུ་ཚས་ཕྱིར་འབུད་དང་ཟས་གོས་ཕོངས་སུ་འཇུག་པ་ནང་མི་དང་གཡོག་རིགས་ཞ་ལོང་རྒས་འཁོགས་ཕྱིར་འབུད་བྱས་པ་རྟ་ཁལ་སོགས་ལ་ཁལ་ཚད་ལས་བརྒལ་བའི་དོ་པོ་ལྗིད་འགེལ་མི་ཆོག། ཁོ་པའི་སེམས་ཅན་ཁ་གྲག་རྒྱུ་ཡོད་མ་རེད་དམ་དབང་ཡོད་བཙན་ཤེད་རྒྱག་ཡོང་གོ།

དོན་ཚན་ལྔ་པ་ས་སྟོང་བེད་མེད་རྣམས་གསར་སྦོལ་དང་སྐྱེ་ཤིང་གསར་འཛུགས་སོགས་དཔལ་འབྱོར་གོང་འཕེལ་འབྱུང་ཐབས་ཀྱི་སྐོར་སོགས་ཡོད་རེད། ས་སྟོང་བེད་མེད་ལ་སོ་སོས་བྱེད་ཐུབ་ཀྱི་མི་འདུག་ན། ཨ་ནི་ཤིང་བཙུགས་ཆོག་གི་རེད། ས་ཆ་ཞིང་ཁ་བཟོས་ཆོག་གི་རེད། ཞིང་ཁ་བཟོས་ནས་ལོ་གསུམ་ཁྲལ་ཡོད་མ་རེད། འདི་འདྲ་ཞིག་བཟོ་གནང་རེད། ད་དེ་ཞེ་པོ་ཅིག་ཕན་ཡོད་རེད། འོ་ད་འདི་འདྲ་རེད་དེ་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པ་དེ། ཁྲི་ལ་ཕེབས་པ་ད་ག་ཕྱག་ལས་དང་པོ་འདི་རེད་འདི་གནང་རེད།

རྣམ་པ་གཉིས་ཀྱིས་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་གནང་ཡོད་དུས་ད་འདི་ཡིན་ནའི་ལན་ཡང་སྐབས་དེ་དུས་ཀྱི་དུས་ཚོད་ཀྱི་ཐོག་ནས་གླེང་བ་ཡིན་ནའི་ཡང་དམིགས་བསལ་ཞེ་དྲག་ཅིག་ཆགས་ཀྱི་ཡོད་རེད་བ། འོ་ད་འགྲོ་བ་ལ་དེ་དེ་འདྲ་ང་ཚོས་གོང་ལ་ཅིག་འགྲོ་ནང་ལྟར་རེད་རྒྱལ་བ་རིན་པོ་ཆེ་གི་དམིགས་བསལ་གྱི་ག་རེ་ཟེར་ན་ད་དེ་མཛད་པ་རེད་བ། ཅིག་མཛད་པ་ལོས་ཆགས་བསྡད་འདུག་བ་དེ་ཙམ་མ་ཟད་པའི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་དེ་སྐུ་ཕྲེང་གཞན་པ་དང་མི་འདྲ་བའི་གི་ད་ཅིག་ད་ང་ཚོས་གི་རྒྱལ་བ་སྐུ་ཕྲེང་ལྔ་པ་ཡང་ཞེ་པོ་ཅིག་ག་ཟེར་ན་ང་ཚོས་ཆོས་ལུགས་རིས་མེད་གནང་ཡ་དང་དེ་འདྲའི་ཐོག་ལ་ལྷག་པར་དུ་རྙིང་ཆོས་དང་འབྲེལ་བའི་ཐོག་ལ་ག་ཟེར་ན་ཐུགས་སྣང་གནང་ཡ་དེ་ཤུགས་ཆེན་པོ་བྱུང་བ་རེད། འདིའི་རྗེས་ལ་རྒྱལ་བ་མང་པོ་ཅིག་རྒྱལ་བ་སྐལ་བཟང་གཡས་གཡོན་དུ་ཆེ་ཆེ་ཡང་དེ་ག་ཙམ་གྱིས་ཅིག་རྙིང་ཆོས་དང་འབྲེལ་བའི་ཐོག་ལ་འབྲེལ་བ་ཤུགས་ཆེ་བོ་གནང་མེད་སྐོར་གྱི་གནང་ཚུལ་ལུགས་བྱུང་བ་ར་ད་ལྟ་སྐུ་ཕྲེང་བཅུ་གསུམ་པ་དེ་རྙིང་མ་དང་འབྲེལ་རྙིང་ཆོས་དང་འབྲེལ་བའི་ཐོག་ལ་དམིགས་བསལ་གྱི་ག་ཟེར་ན་ཡང་ཐུགས་སྣང་ཞེ་པོ་ཅིག་གནང་ཡ་དེ་ག་ཚོད་བཅུ་བཞི་པའི་ཟླ་གནང། གནང་འདུག་གང་ལྟར། དཔེ་ཆ་བཞག་ན་ང་ཚོས་གི་ད་ལོ་རྒྱུས་གི་དོན་སྙིང་ཡོད་པ་བསོད་ནམས་འདྲ་ང་ཚོས་ལོ་རྒྱུས་ར་ལ་རྟག་པར་ལུས་ཅིག་བལྟས་ཏེ་ང་ཚོས་གི་ད་རྡ་རམ་ས་ལ་ལ་ང་ཚོས་ད་རྡ་རམ་ས་ལ་ལ་བཞུགས་མཁན་ཚང་མས་ཧ་གོ་རེད་གུ་རུ་འབུམ་ཚོགས་ལ་ཉེ་ཆེ་བ་རེད་དེ་ད་ང་ཚོས་རྟག་པར་དམག་མི་དེ་ཚོས་གི་བོད་དམག་གི་བར་ནས་ཚོས་ནི་འབུམ་ཚོགས་ཚོགས་ཀ་ཡོང་བ་རེད་དམག་མི་ལས་བྱེད་འབུམ་ཚོགས་ལ་ཡོང་བ་རེད་ཟེར་ཞོར་རེད་ད་འདིར་ལོ་རྒྱུས་གི་གནད་དོན་ཐོག་ནས་བཤད་ན་ག་དུས་ནས་བྱུང་བ་རེད་ཟེར་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་བཅས། ཐོག་མར་ག་རེ་ཟེར་ན་སྲོལ་བཙུགས་གནང་རྒྱུ་འགྱུར་བ། སྤྱི་ལོ་ཆིག་སྟོང་དགུ་བརྒྱ་སྐུ་ཕྲེང་བཅུ་གསུམ་པར་ཆབ་སྲིད་ཐུགས་འགན། བཞེས་པའི་ལོ་ཕྱི་ལོ་དེར། ད་ག་རེ་ཟེར་ན་གུ་རུ་རིན་པོ་ཆེ་ནི་ད་ཆ་ང་ཚོའི་སྐུ་ཕྲེང་བཅུ་བཞི་པ་དང། གསུངས་གནང་ཡ་དེ་རེད་ག་རེ་ཟེར་ན་སྟོན་པ་ཐུགས་རྗེ་ཅན་དང་སློབ་དཔོན་བཀའ་དྲིན་ཅན་ཟེར། གུ་རུ་རིན་པོ་ཆེ་འདི་བོད་ཀྱི་ག་རེ་ཟེར་ན། ཆོས་ཙམ་མིན་པའི་ཀྱི། ཆབ་སྲིད་ལབ་དགོས་རེད། བོད་ཀྱི་ཞི་བདེ་ལབ་དགོས་རེད་དེ་དང་མཉམ་པོར་འབྲེལ་བ་ཞེ་པོ་ཞིག་ཡོད་པའི་ཞིག་རེད་བ་ལ་ཀར་སི་ན། ཕྱི་ལོགས་ཀྱི་ང་ཚོས་ཀྱི་དགྲ་དང་ད་ག་རེ་ཟེར་ན་གནོད་པ་དེ་ཚོ་སྲུང་ཡག་གི་ཆེད་དུ་ག་རེ་ཟེར་ན། བྱས་ཙང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་དགུ་བཅུ་གོ་དྲུག་རྒྱལ་བ་རིན་པོ་ཆེས་ཆབ་སྲིད་ཐུགས་འགན་བཞེས་ཚར་བའི་རྗེས་དེ་ལ་ད་དེ་རེད། ལོ་རྗེས་མ་དེ་ལ་རེད་ད་དགུ་བཅུ་གོ་ལྔ་ལ་བཞེས་རེད་བ། བྱས་ཙང་དེ་ཡི་ཡང་ཁོང་ང་ཚོས་གི་དམིགས་བསལ་ལོ་གཅིག་ག་རེ་ཟེར་ན། གཅིག་ཡོད་རེད་ག་རེ་ཟེར་ན། གནས་ཆུང་གནས་ཆུང་ལ་ག་རེ་ཟེར་ན་གུ་རུའི་གཅིག་ག་རེ་ཟེར་ན་དེ། སྤྲེལ་ལོ་ལ་ད་ག་རེ་ཟེར་ན། ད་ཚེས་བཅུ་ཞེས་བྱའི་རེད་བ།

ད་སྐུ་ཕྲེང་བཅུ་བཞི་པ་དང་སྐུ་ཕྲེང་བཅུ་གསུམ་པའི་གི་ཨ་ནི་ག་རེ་ཟེར་ན་དགེ་བཤེས་ལྷ་རམས་པ་བཏང་གནང་ཡ་ཞིག་ཡོད་རེད་བ། འདི་སྐུ་ཕྲེང་བཅུ་བཅུ་བཞི་བཅུ་གསུམ་པ་དེ་དམིགས་བསལ་ག་རེ་ཟེར་ན་ད། དཔེ་ཆ་སི་ན་ལྷས་ཀྱི་ང་ཚོའི་གོང་དུ་འགྲོ་བའི་ན་ད་རེ་ཞེ་པོ་ཞིག་ཐུགས་སྣང་གནང་བྱས་སྤྱི་ལོ་ཆིག་སྟོང། བརྒྱད་བརྒྱ་དགུ་བཅུ་གོ་དགུ་གཡས་གཡོན་དེ་ཚོ་ལ་ཡིན་པ་འོས་བསམ་སོང་དགེ་བཤེས་ལྷ་རམས་པ་བཏང་གནང་ཡ་དེ། སེ་འབྲས་དེ་ཚོ་ལ་བཏང་གནང་ནི་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བརྒྱད་ལོར་ལ་ཡིན་ཟེར་བ།

མཁས་པའི་རྒྱུད་དུ། ཚིག་དོན་དོན་བརྒྱུད་སྐུ་བཅར་མཁན་ཆེ་ཡེ་ཤེས་ཆོས་འཕེལ་དང། རྩེ་དྲུང་བསྟན་འཛིན་ཆོས་གྲགས། ཤོད་དྲུང་སྣང་དཀར་བ། དབང་ཕྱུག་མཐར་ཕྱིན་བཅས་ལ། བསྐོ་གཞག་བྱེད་སྒོའི་ལག་རྩ་དང་བཅས་རྫོང་བརྡ་གནང་ཟེར། ཧལ་ཁ་ཟེར་ནི་འདི་རེད། ཨོ་ལན་བྷ་ཏོལ་རེད། ཨོ་ལན་བྷ་ཏོལ་གཞུང་གི་དངུལ་ཁང་བཙུགས་གནང་དེ་རེད། དངུལ་ཁང་བཙུགས་ཨ་ནི་མི་ཁ་འདི་གནང་རེད་ག་རེ་ཟེར་དགོས་རེད། སྐུ་ཚབ་ཅིག་དང་བཞག་གནང་རེད། སྐུ་ཚབ་དེ་རྩེ་དྲུང་གཉིས་དང་དྲུང་འཁོར་གཅིག་བཞག་གནང་ཡོད་རེད་ཡི་གེ། རྫོང་བརྡ་གནང་ཉག་རོང་སྤྱི་ཁྱབ་མཁན་ཆུང་ཡེ་ཤེས་ཐུབ་བསྟན་དང་མདའ་དཔོན་བདུད་འདུལ་རྡོ་རྗེའི་སྐབས། ཉག་ཁོངས་མི་སེར་བྲག་ནག་ཤོག་གསུམ་དང་ཤོག་གསུམ་དང་དམ་པ་རང་གྲོལ་དགོན་ཡུལ་ལ། སྒོ་ཁྲ་ཐེམ་ཞིབ། ཁྲལ་བཟོ་ཁོངས་འཇུག་སྐབས་ལྕགས་ལ། མི་འབྲིང་ཤོག་ནས་ངན་བསླབ་བྱས་རྐྱེན། ཉེར་གཅིག། ས་མི་བཞི་བཅུས་དྲང་མེད་བྱུང་ལུགས་ཀྱི་རྩོད་གླེང་ཐོག་མ་བྱུང་ཟེར། མེ་སྤྲེལ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ། དགུ་བཅུ་གོ་དྲུག་གི་ལོར། ལ་དྭགས་ཧི་མི་སྤྲུལ་སྐུར་ཆོ་ལོ་བཀའ་ཤོག་དང་ཐམ་ཀ་དྲུག་སྐོར། དྲུག་སྐོར་རྒྱབ་གདུགས་དང་རྟ་བདག་དང་འབོག་ཆས་སོགས་འཁྱེར་འདོགས་ཆོག་པའི་བཟོས་སྒོ་གནང་ཟེར་ལ་དྭགས་ཀྱི་ཧི་མི། ཧི་མི། སྤྲུལ་པའི་སྐུ་དེ་ལ་གཞུང་གིས་གོ་ས་གནང་བ་དེ་རེད། འདི་ལོ་ནས་བཟུང་ལྷ་ལྡན་གཙུག་ལག་ཁང་དུ་བཞུགས་པའི་གུ་རུ། སྐུ་ཚབ་གཏེར་བྱོན་མཐོང་གྲོལ་རིན་པོ་ཆེ་སྤྲེལ་ལོ་ནམ་འཆར་གྱི་ཚེས་བཅུའི་དུས་ཆེན་ཉིན་གནས་ཆུང་སྒྲ་དབྱངས་གླིང་དུ་གདན་ཞུ་དང་འབྲེལ་ཚེས་བཅུའི་དུས་སྟོན་གནང་རྒྱུ་སྲོལ་འཛུགས་མཛད་ཟེར། དུས་སྟོན་རུབ་ཀྱི་གནང་ཡག་གི་སྤྲེལ་ལོ་ནམ་འཆར་གྱི་དུས་ཆེན་གནང་ཡག་གི་སྲོལ་ཅིག་བཟོས་གནང་རེད། ད་འདི་ནི་གཙུག་ལག་ཁང་གི་ནང་དེ། གུ་རུ་འདི་ཅིག་ཡོད་རེད་སྣང་བརྙན་ཅིག་འདིའི་ཐུགས་ཀ་ལ་གུ་རུ་རིན་པོ་ཆེའི་སྐུ་ཚབ་དེ་སྔའི་ནང་གི་འཁྲུལ་མིང་དེ་ཡོད་མཁན་ཅིག་གུ་རུ་རིན་པོ་ཆེན་པོ་རང་མེད་ད་ཁྲུ་གང་ལྷག་བྱས་པ་ཅིག་ཡོད་རེད་འོ་ད་འདི་ཕེབས་བྱམས་ནང་ལ་གདན་འདྲེན་ཞུས་ནི་ཨ་ནི་གནས་ཆུང་ལ་ཕེབས་ཨ་ནི་འདིའི་ཉིན་གང་དེ་ཨ་ནི་གནས་ཆུང་ལ་མཛད་སྒོ་ཞེ་པོ་ཞིག་གནང་གི་རེད། གཏེར་སྟོན་བསོད་ནམས་རྒྱལ་པོའང་ཆོས་སྐྱོང་གླིང་པའི་གཏེར་བཞེས་སྐུ་བརྙན་དང་བཅས་མཇལ་ཁ་གནང། ལུང་བསྟན་དང་མཐུན་པའི་རྒྱལ་བ་རིན་པོ་ཆེ་བར་གྱི་མཇལ་གཉིས་གནང་ཡང་རྗེས་སུ་གང་ལ་སྐུ་ཕྲེང་བཅུ་གསུམ་པ་འདི། ཁ་སོ་རུ་རྙིང་མའི་ཆུ་མགོ། ཞེས་པའི་ཤེས་ཡོག་རེད། ས་ཁྱི་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བརྒྱད་ཡི་ལོ་རུ་སར་གོང་ས་ཆེན་པོ་ཕྱི་ལོ་ལྷ་ལྡན་སྨོན་ལམ་ཆེན་མོར་ལྷ་རམས་མཚན་བཞེས་མཛད་རྒྱུའི་གདན་ས་འབྲས་སེ་དགའ་གསུམ་ནས་གྲྭ་སྐོར་མཚན་རྟགས་དམ་བཅའ་གནང་བར་ཆིབས་བསྒྱུར་བསྐྱངས། སྐུ་མདུན་གྱིས་གྲྭ་སྐོར་གདན་ས་སེ་འབྲས་གསུམ་ལ་གྲྭ་སྐོར་དམ་བཅའ་གནང་ཡག་དེ་དགའ་ལྡན་དུ་བཞུགས་རིང་འགོག་པ་རི་ཤར་ཕྱོགས་སུ་གསང་སྟབས་ཀྱིས་བྱོན་ཏེ་དགའ་ལྡན་གྱི་རི་གཅིག་གི་སྟེང་ནས་རྒྱལ་བ་རིན་པོ་ཆེས་ད་གཏེར་ཅིག་བཞེས་ཡོག་རེད་ཟེར། རྗེ་རིན་པོ་ཆེའི་དབུ་ཞྭ་གཅིག་དང་སྐུའི་ཆབ་བླུགས་གཅིག་གཏེར་ནས་བཞེས་པ་རེད་ཟེར་འོ་ད་ལོ་སྔོན་མ་དེ་རྒྱལ་བ་རིན་པོ་ཆེ་གྲྭ་སྐོར་བྱོན་གནང་གི་ཁ་ཐུག་དེ་རེད། ལོ་འདིར་དབྱི་ཅིན་ཐོར་རྒོད་དཔོན་ཐུ་ལི་ལགས་ཀྱིས་ངོ་ལྐོག་དང་འབྲུག་པ་ཀ་ཇི་ཨོ་རྒྱན་བཅས་མཇལ་བར་གདན་གསོལ་དང་ཇ་གྲལ་བཀའ་མཆིད་སོགས་གནང་བ་དང་སེར་སྨད་རྒྱལ་ཐང་སྤྲུལ་སྐུ་སློབ་གཉེར་ཟིན་ཏེ་རང་ཡུལ་དུ་སྐྱོད་སྐབས་མཁན་པོའི་གཟེངས་བསྟོད་དང་ཆོ་ལོ་བསྩལ། རྒྱལ་མཆོག་ལྔ་པ་ཆེན་པོས་གདན་ས་གསུམ་གྱི་ནང་ལ། གླིང་བསྲེ་དམ་བཅའ་མ་གཏོགས་ཅིག་ལྷ་རམས་དམ་བཅའ་བཞེས་ཡོག་མ་རེད་རྒྱལ་མཆོག་བདུན་པས་འབྲས་སྤུངས་གླིང་བསྲེ་དམ་བཅའ་བཞེས་ཡོག་རེད་གླིང་བསྲེ་ཟེར་མཁན་འདི་འདི་རེད་དགོན་པའི་ནང་ལ་མཚན་ཉིད་ཀྱི་གླིང་བསྲེ་ཟེར་དམ་བཅའ་བཞེས་ཡག་ཅིག་ཡོག་རེད་ད་འདི་ནང་རེད་ལྷ་རམས་པ་མ་བཞེས་པའི་ལོ་རྒྱུས་རུ་ད་འདི་ནང་བཀོད་ཡོག་མ་རེད་ད་རྒྱལ་བ་ཐུབ་བསྟན་རྒྱ་མཚོས་གདན་ས་གསུམ་ལ་གྲྭ་སྐོར་གནང་གནང་བ་མ་ཟད་ཨ་ནི་ལྷ་ལྡན་སྨོན་ལམ་ཆེན་མོ་ལ་ཨ་ནི་ལྷ་རམས་ཀྱི་དམ་བཅའ་བཞེས་བྱས་གནང་རེད་རྒྱལ་བ་ད་སྐུ་ཕྲེང་བཅུ་གསུམ་པས་རྒྱལ་དབང་མཆོག་སྔ་ལོ་གདན་ས་གསུམ་ལ་གཞུང་ཆེན་བཀའ་པོད་ལྔའི་རྩོད་པའི་གྲྭ་སྐོར་དང་དམ་བཅའ་གྲུབ་སྟེ་ས་ཕག་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དགུ་ལྷ་ལྡན་སྨོན་ལམ་ཆེན་མོ་ལུང་དང་རིགས་པར་སྨྲ་བའི་མཁས་པ་བརྒྱ་ཕྲག་དུ་མའི་དབུས་སུ་ལྷ་རམས་དམ་བཅའ་ཆེན་མོ་ལེགས་པར་འཇོག་པར་མཛད་དེ་མཚན་སྙན་ས་གསུམ་ན་མཉམ་པར་སྒྲོགས་ཤིང་དེ་ལྟར་ཡང་ལོ་སྔ་ཕྱིར་བྱད་ལྟས་ཀྱི་ངོ་བོའི་མནལ་མཚན་ལྟས་ངན་པ་རིམ་བྱུང་དང་ཟེར་ད་འདིའི་ཁ་ཐུག་ཏུ་བ། རྒྱལ་བ་རིན་པོ་ཆེའི་མཚན་ལམ་ཡག་པོ་མ་བྱུང་བ་བཅས། ཨ་ནི་བྱད་ལྟས་ཀྱི་རྣམ་པ་ཞེ་དྲག་ཡོང་གི་ཡོད་རེད། སྔར་ལོ་གོར་ཁའི་སྲིད་བློན་བིར་ཤམ་ཤེར་ནས་སྐྱབས་ཞུས་ལྟར་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་པོད་ཆ་ཚང་ན་བཟའ་གདོང་ཚར་གླེགས་ཤིང་བཅས་སྤུས་དག་ཅིག་བལ་ཡུལ་སྤྱིའི་དད་རྟེན་དུ་འབུལ་བར་བཀའ་ཡིག་དང་བཅས་རྩེ་དྲུང་སེར་སྨད་འཕྲིན་ལས་བསྟན་པ་བལ་ཡུལ་དུ་ཆེད་རྫོང་གནང་བ་ཟེར་གོར་ཁ་སྲིད་འཛིན་ནས་ས་ཆ་ཚང་ད་དེའི་ཐུགས་རྗེ་ཆེ་ཟེར་བྱས་གོར་ཁའི་ནང་ནས་སྐྱེས་རྟེན་གཅིག་གི་གདོང་ལ་གླང་ཆེན་གྱི་ད་ཕྲུ་གུ་ཏི་བི་ཅག་ཏི་བི་ཅག་ཟེར་དུས་ད་རྒྱ་གར་ནང་གི་རྟ་ཆེན་པོ་དེ་ཚོ་ཏི་བི་ཅག་ཏི་བི་ཅག་ཟེར་འདི་རྒྱ་གར་སྐད་ཡིན་ན་ག་རེ་སྐད་ཡིན་ན་བོད་པའི་ཁ་ལ་འདི་འདྲ་འཇོག་རེད་ཏི་བི་ཅག་ཟེར་གི་རེད་རྒྱ་གར་གྱི་རྟ་ཆེན་པོ་དེ་བོད་ནང་འབྱོར་དུས་ཏི་བི་ཅག་སླེབས་ཤག་ཟེར་བྱས། ལོང། ཨ་སྟོབས་ལགས་ད་ད་ལྟ་ང་ཚོའི་ལེ་ཚན་དེ་ད་ག་ཚམ་བཞག་གི་ཡིན་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ལོ་རྒྱུས་ཀྱི་གནས་ཚུལ་ཁ་ཞིབ་ཚགས་པོ་གཅིག་གི་ངོ་སྤྲོད་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ལགས་ལ་དེ་བྱས་ན།